ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གིས་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག། རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་བདུན་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་གཉིས་པའི་ཚེས་བཅུ་དྲུག། རེས་གཟའ་པ་སངས་ཉིན་གྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་གི་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་བསྟན་འཛིན་དཔའ་མོ་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་དེ་རིམ་པས་སྙན་སྒྲོན་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། ཨ་རིའི་གྲོས་ཚོགས་འཐུས་མི། James McGovern། ལགས་ཀྱིས་སྣེ་ཁྲིད་འོག་འདོན་སྤེལ་གནང་བའི། བོད་རྒྱའི་དཀའ་རྙོག་སེལ་བར་སྐུལ་འདེད་གཏོང་བའི་ཁྲིམས་འཆར་ཨང་ལྔ་བརྒྱ་སུམ་ཅུ་སོ་གསུམ་འདི་ཕྱི་ཟླ་གཉིས་པའི་ཚེས་བཅོ་ལྔ་ཉིན་ཨ་རིའི་གྲོས་ཚོགས་འོག་མའི་ནང་གཏན་འབེབས་བྱུང་ཡོད་པའི་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། འདི་ལོར་རྒྱ་གར་ལྷོ་ཕྱོགས་ཀོ་ལི་གྷལ་གཞིས་ཆགས་དབུ་བརྙེས་ནས་ལོ་ངོ་ལྔ་བཅུ་འཁོར་བའི་དུས་སྐབས་དང་བསྟུན་ནས་གཞིས་ཆགས་དེ་ཐོག་མར་བཙུགས་སྐབས་ཀྱི་གནས་སྟངས་དང། ད་བར་འགྱུར་བའི་འཕེལ་རིམ་སོགས་ཀྱི་སྐོར། གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་འོད་ཟེར་ལགས་ཀྱི་གླེང་སྟེགས་ཞེས་པའི་ལེ་ཚན་དང། དེ་ནས་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་ནང། དབུས་བོད་མིའི་སྒྲིག་འཛུགས་ཀྱི་བུད་མེད་ནུས་སྟོབས་གོང་སྤེལ་གྱི་ལས་གཞི་དང་འབྲེལ་བའི་སྐོར། གནས་འདྲི་ཞུས་པ་ཞིག་དང། དེ་ནས་ཐེངས་འདིའི་ལྷོ་ཨེ་ཤི་ཡའི་ལེ་ཚན་ནང། འདི་ལོ་བལ་ཡུལ་ནང་གི་བོད་མི་སྐྱབས་བཅོལ་བ་ཚོས་བལ་ཡུལ་གཞུང་གི་དམ་དྲག་གང་ཡང་མེད་པའི་ཐོག་བོད་ཀྱི་ལོ་གསར་སྲུང་བརྩི་ཞུས་ཡོད་པའི་སྐོར་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་དང། མཇུག་ཏུ། གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེས་པའི་ལེ་ཚན་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། ཨ་རིའི་གྲོས་ཚོགས་འཐུས་མི། James McGovern། ལགས་ཀྱིས་སྣེ་ཁྲིད་འོག་འདོན་སྤེལ་གནང་བའི། བོད་རྒྱའི་དཀའ་རྙོག་སེལ་བར་སྐུལ་འདེད་གཏོང་བའི་ཁྲིམས་འཆར་ཨང་ལྔ་བརྒྱ་སུམ་ཅུ་སོ་གསུམ་འདི་ཕྱི་ཟླ་གཉིས་པའི་ཚེས་བཅོ་ལྔ་ཉིན་ཨ་རིའི་གྲོས་ཚོགས་འོག་མའི་ནང་གཏན་འབེབས་བྱུང་ཡོད་པའི་སྐོར། བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། ཨ་མི་རི་ཀའི་གྲོས་ཚོགས་འོག་མའི་འཐུས་མི་ཚང་འཛོམས་ཀྱི་གྲོས་ཚོགས་ཐོག་སྤྱི་ཟླ་གཉིས་པའི་ཚེས་བཅོ་ལྔ་ཉིན་བོད་རྒྱའི་དཀའ་རྙོག་སེལ་བར་སྐུལ་འདེད་གཏོང་བའི་ཁྲིམས་འཆར་གཏན་འབེབས་སྐབས་ཨ་མི་རི་ཀའི་གྲོས་ཚོགས་འོག་མའི་འཐུས་མི་སུམ་བརྒྱ་དགུ་བཅུ་གོ་གཉིས་ཀྱིས་རྒྱབ་སྐྱོར་དང་འཐུས་མི་གྲངས་ཉི་ཤུ་རྩ་བརྒྱད་ཀྱིས་དགག་བྱ་གནང་ནས་བོད་དོན་དང་འབྲེལ་བའི་ཁྲིམས་འཆར་དེ་ཚད་མཐོ་བོའི་མང་མོས་ཀྱི་ཐོག་ནས་གཏན་འབེབས་གནང་འདུག། ད་ཆ་བོད་དོན་ཐད་ཀྱི་ཁྲིམས་འཆར་དེ་ཨ་མི་རི་ཀའི་གྲོས་ཚོགས་གོང་མའི་ནང་ཁྲིམས་འཆར་གཏན་འབེབས་ཀྱི་ལས་གཞིའི་ཁོངས་སུ་འགྲོ་རྒྱུ་ཡིན་པ་རེད། དེ་ཡང་བྱང་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་ཀྱིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་བོད་རྒྱའི་དཀའ་རྙོག་སེལ་བར་སྐུལ་འདེད་གཏོང་བའི་ཁྲིམས་འཆར་དེ་ཚད་མཐོ་བོའི་རྒྱབ་སྐྱོར་གྱི་ཐོག་ནས་མང་མོས་གཏན་འབེབས་བྱུང་བ་ནི་ཨ་མི་རི་ཀའི་གྲོས་ཚོགས་ཀྱི་ངོས་ནས་བོད་ནང་གི་བོད་མི་ཚོ་ལ་གདུང་སེམས་མཉམ་སྐྱེད་དང་བོད་དོན་ལ་རྒྱབ་སྐྱོར་གནང་བ་ཡིན་པས་བོད་མི་ཚོ་ལ་བོད་ཀྱི་ལོ་སར་སྐབས་ཕྱག་རྟགས་ཤིག་ཡིན་པར་ངོས་འཛིན་གནང་གི་ཡོད་ཞེས་གསུངས་གནང་སོང། ད་ནང་བཞིན་ད་གྲོས་ཚོགས་འོག་མའི་ནང་ནས་ཁྲིམས་འཆར་དེ་གཏན་འབེབས་བྱུང་ཚར་བ་རེད་ད་གོམ་པ། གཉིས་པ་དེ་གྲོས་ཚོགས་གོང་མའི་ནང་ནས་ད་ནང་བཞིན་གྱི་རྒྱབ་སྐྱོར་ཐོབ་རྗེས་སྲིད་འཛིན་གྱི་མདུན་ཅོག་ལ་སླེབས་པས་ན་ཁྲིམས་འཆར་འགྲོ་གི་ཡོད་རེད་ད་ང་ཚོ་ད་ལྟ་དེ་བྱང་ཨ་མི་རི་ཀའི་དོན་གཅོད་ལས་ཁུངས་རེད་ད་ནང་བཞིན། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་ད་མཉམ་རུབ་ཀྱི་ཐོག་ནས་རྐྱེན། ཁྱེད་ཀྱིས་ད་ལྟ་དེ་གྲོས་ཚོགས་གོང་མའི་ནང་ལ་ད་གང་མགྱོགས་མགྱོགས་དེ་ཁྲིམས་བདེ་ལས་ཡ་རྒྱབ་སྐྱོར་ཐོབ་བྱས། ཁྲིམས་འཆར་ད་གཏན་འབེབས་ཡོང་མཁན་དག་ཚོ་རྒྱབ་དང་རྒྱབ་བཞིན་པ་རེད།
བོད་རྒྱའི་དཀའ་རྙོག་སེལ་བར་སྐུལ་འདེད་གཏོང་བའི་ཁྲིམས་འཆར་འདི་ཐོག་མར་ཨ་མི་རི་ཀའི་གྲོས་ཚོགས་གོང་འོག་གི་འཐུས་མི་ཁག་ཅིག་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་ཉིན་ངོ་སྤྲོད་གནང་ཞིང། ཁྲིམས་འཆར་དེ་ཡི་ནང་བོད་ཀྱི་ལོ་རྒྱུས་ཀྱི་གནས་བབ་དང་བོད་རྒྱའི་དཀའ་རྙོག་སེལ་རྒྱུར་ཨ་མི་རི་ཀའི་གཞུང་གི་ལངས་ཕྱོགས་ཇི་ལྟར་བཟུང་དགོས་པ། བོད་རྒྱའི་དཀའ་རྙོག་འདི་སྔོན་འགྲོ་ཆ་རྐྱེན་གང་ཡང་མེད་པར་གྲོས་མོལ་གྱི་ལམ་ནས་སེལ་དགོས་པ། དེ་ཡང་མཉམ་འབྲེལ་རྒྱལ་ཚོགས་ཀྱི་མི་ཡི་གཞི་རྩའི་རང་ཐག་རང་གཅོད་ཀྱི་ཐོབ་ཐང་དང་འབྲེལ་བའི་རྩ་འཛིན་ཁྲིམས་ཡིག་དང་རྒྱལ་སྤྱིའི་ཁྲིམས་ལུགས་སོགས་གཞིར་བཞག་པའི་ཐོག་ནས་སེལ་རྒྱུར་འབད་བརྩོན་བྱ་ཐབས་སོགས་གསལ་བའི་ཡིག་ཆ་ཧ་ཅང་གལ་ཆེ་ཞིག་ཏུ་བོད་མིའི་སྒྲིག་འཛུགས་དང། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་བོད་དོན་ཞུ་གཏུག་ཚོགས་པ་ཁག་བོད་མིའི་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་སོགས་ཀྱིས་ངོས་འཛིན་བྱེད་བཞིན་ཡོད་པ་རེད། གཞི་རྩའི་སྤྱི་ཟླ་གཉིས་པའི་ཚེས་བཅོ་གསུམ་རེས་གཟའ་མིག་དམར་ཉིན་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ནང་བོད་དོན་དང་འབྲེལ་བའི་ཁྲིམས་འཆར་དེ་གཏན་འབེབས་ཆེད་བགྲོ་གླེང་གནང་སྐབས་ཁྲིམས་འཆར་དེ་ཐོག་མར་ངོ་སྤྲོད་གནང་མཁན་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས་ཇིམ་མེག་གྷ་ཝིན་ལགས་ཀྱིས་ཁྲིམས་འཆར་འདི་གཏན་འབེབས་ཆེད་རྒྱབ་སྐྱོར་གནང་བ་ནི་བོད་མིའི་རང་དབང་ཐོབ་ཐང་བདེ་སྡུག་ཆེད་རྒྱབ་སྐྱོར་གནང་བ་ཡིན་པ་དང་དེ་ཡང་གཙོ་བོ་རྒྱལ་སྤྱིའི་ཁྲིམས་ལྟར་འཚེ་མེད་ཞི་བ་དང་གྲོས་མོལ་གྱི་ལམ་ནས་སྔོན་འགྲོ་ཆ་རྐྱེན་གང་ཡང་མེད་པར་བོད་དང་རྒྱ་ནག་བར་གྱི་དཀའ་རྙོག་སེལ་ཐབས་དང་གྲོས་མོལ་ཡོང་ཐབས་ཆེད་ལུགས་མཐུན་གྱི་རྒྱབ་སྐྱོར་ཡིན་པ་གསུངས་ཡོད། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བསྟན་ཆོས་རྒྱ་མཚོ་ལགས་ཀྱིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ། ད་རེས་ཁྲིམས་འཆར་དེ་ཚད་མཐོ་བོའི་རྒྱབ་སྐྱོར་གྱི་ཐོག་ནས་མང་མོས་གཏན་འབེབས་བྱུང་བ་ནི། འདི་ཡི་ཐད་ད་བར་ཚོགས་སྡེ་མང་པོ་ཞིག་གིས་མཉམ་དུ་ཞུ་གཏུག་ལ་སོགས་པའི་ལས་འགུལ་མང་པོ་སྤེལ་ཡོད་ལ། དེ་མཚུངས་གྲོས་ཚོགས་འཐུས་མི་མང་པོས་དེར་རྒྱབ་སྐྱོར་ཤུགས་ཆེ་གནང་བ་དེ་གསལ་པོ་རེད་ཅེས་གསུངས་གནང་སོང།

གྲོས་ཚོགས་འོག་མའི་ནང་གཏན་འབེབས་གནང་བའི་བོད་རྒྱའི་དཀའ་རྙོག་སེལ་བར་སྐུལ་འདེད་གཏོང་བའི་ཁྲིམས་འཆར་དེ་ནི་གཙོ་བོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚབ་དང་ཡང་ན་ཉིས་སྟོང་བཅུ་ལོར་བོད་མི་མང་གིས་དམངས་གཙོའི་ལམ་སྲོལ་གྱི་ཐོག་ནས་འོས་བསྡུ་བྱས་ཏེ་འདེམས་ཐོན་བྱུང་བའི་ཆབ་སྲིད་ཀྱི་དབུ་ཁྲིད་དང་ལྷན་དུ་བོད་རྒྱ་གྲོས་མོལ་བསྐྱར་གསོ་ཡོང་ཐབས་རྒྱ་ནག་གཞུང་ལ་གནོན་ཤུགས་སྤྲོད་རྒྱུའི་ཆེད་ཡིན་པ་དང། འདི་ནི ྋགོང་ས་ཏཱ་ལའི་བླ་མ་དང་བོད་མི་ཚོ་བཙན་བྱོལ་དུ་མི་ལོ་དྲུག་ཅུ་རེ་ལྔ་འཁོར་བ་དང་བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་ལྔ་བར་སླེབས་ལ་ཉེ་བའི་སྐབས་དང་འཁེལ་ཡོད་པ་རེད། གོང་བརྗོད་ཁྲིམས་འཆར HR ལྔ་གསུམ་གསུམ་ཞེས་པའི་བོད་རྒྱའི་དཀའ་རྙོག་སེལ་བར་སྐུལ་འདེད་གཏོང་བའི་ཁྲིམས་འཆར་དེ་ནི་ཨ་རི་གྲོས་ཚོགས་འོག་མའི་ནང་ཨ་མེ་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཐད་ཀྱི་ཆེས་མཐོ་བའི་ལྷན་ཚོགས་ཀྱི་ཚོགས་གཙོ་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས Jim McGovern ལགས་དང་ཨ་རིའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ཚོགས་གཙོ Michael McCaul རྣམ་གཉིས་ནས་ངོ་སྤྲོད་གནང་ཞིང་གྲོས་ཚོགས་གོང་མའི་ནང་འཐུས་མི Todd Young དང Jeff Merkley རྣམ་གཉིས་ནས་ངོ་སྤྲོད་གནང་ཡོད་པ་རེད། གནས་ཚུལ་འདི་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་བསྟན་འཛིན་བདེ་སྐྱིད་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་དེ་གསན་བཞིན་པ་རེད། འདི་ལོ་རྒྱ་གར་ལྷོ་ཕྱོགས་ཀོ་ལི་གྷལ་གཞིས་ཆགས་དབུ་བརྙེས་ནས་ལོ་ངོ་ལྔ་བཅུ་འཁོར་བའི་དུས་སྐབས་དང་བསྟུན་ནས་གཞིས་ཆགས་དེ་ཐོག་མར་བཙུགས་སྐབས་ཀྱི་གནས་སྟངས་དང། ད་བར་འགྱུར་བའི་འཕེལ་རིམ་སོགས་ཀྱི་སྐོར། ང་ཚོའི་རྒྱ་གར་ལྷོ་ཕྱོགས་དུ་ཡོད་པའི་ས་གནས་ཀྱི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང།
འདི་ལོ་རྒྱ་གར་ལྷོ་ཕྱོགས་ཀོ་ལི་གྷལ་དོན་ལྡན་གླིང་བོད་མིའི་གཞིས་ཆགས་དབུ་བརྙེས་ནས་ལོ་ངོ་ལྔ་བཅུ་འཁོར་བའི་དུས་སྐབས་དང་བསྟུན་ནས་གཞིས་ཆགས་དེ་ཐོག་མར་གསར་འཛུགས་གནང་སྐབས་ཀྱི་གནས་སྟངས་དང། ད་བར་བརྒྱུད་པའི་འཕེལ་རིམ་སོགས་ཀྱི་སྐོར་ལ་གནས་ཚུལ་ཞིག་སྙན་སྒྲོན་ཞུ་ཡས་ཡིན། ཟླ་བ་འདིའི་ཕྱི་ཚེས་བཅུ་བདུན་ཉིན་རྒྱ་གར་ལྷོ་ཕྱོགས་ཀོ་ལི་གྷལ་དོན་ལྡན་གླིང་བོད་མིའི་གཞིས་ཆགས་དབུ་བརྙེས་ནས་ལོ་ངོ་ལྔ་བཅུ་འཁོར་བའི་དུས་ཆེན་སྲུང་བརྩི་ཞུས་པ་དང་བསྟུན་ནས་གཞིས་ཆགས་དེ་ཐོག་མར་གསར་འཛུགས་གནང་སྐབས་ཀྱི་གནས་སྟངས་དང། གཞིས་ཆགས་དེ་གསར་འཛུགས་གནང་ནས་ད་བར་བརྒྱུད་པའི་འཕེལ་རིམ་སོགས་ཀྱི་སྐོར། གཞིས་ཆགས་དེ་བཙུགས་ནས་ད་བར་ལས་དོན་འདྲ་མིན་གཉེར་བཞིན་པའི་རྒན་རབས་པ་ཁག་གཉིས་ལ་བཀའ་འདྲི་ཞུས་སྐབས་གཞིས་ཆགས་དེ་བཞིན་ཐོག་མར་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་ལོའི་ཟླ་བ་བཞི་པའི་ཚེས་ཉི་ཤུ་རྩ་བདུན་ཉིན་རྒྱ་གར་བྱང་ཕྱོགས་སྒང་ཏོག་ཁུལ་ནས་བོད་མི་ལམ་བཟོ་རྒྱུག་མཁན་ལྔ་བཅུ་ཙམ་ཞིག་གཞིས་ཁོངས་དེའི་ནང་གནས་སྤོས་གནང་བའི་ཁོངས་སུ། བཀྲ་ཤིས་ཚེ་རིང་ལགས་གཅིག་ཡིན་ཅིང་ཁོང་ནི་ད་ལྟའི་ཆར་དོན་ལྡན་གླིང་ས་གནས་འཐུས་ཚོགས་ཀྱི

དེ་ནི་རྫུན་ཤོག་རེད། དེ་རྗེས་གཞིས་ཆགས་དེའི་ནང་བོད་མི་སྔ་རྗེས་རིམ་པས་འབྱོར་ཏེ་ཁྱོན་གཞིས་ཆགས་དེའི་ནང་ཐོག་མའི་ཆར་བོད་མི་ཁྱོན་བསྡོམས་པས་སུམ་སྟོང་ལྔ་བརྒྱ་ཡས་མས་བཞུགས་པ་རྣམས་ལ་རྒྱ་གར་གཞུང་ནས་བོད་མི་རྣམས་ལ་འཚོ་རྟེན་ཆེད་ས་ཞིང་ཨེ་ཀར་སུམ་སྟོང་ཆིག་བརྒྱ་ཉི་ཤུ་རྩ་གཅིག་གནང་བ་དང་རིམ་པས་གཞིས་ཆགས་དེའི་ནང་སློབ་གྲྭ་གསར་འཛུགས་གནང་ཞིང་བོད་མི་རྣམས་ནས་ས་ཞིང་འདེབས་ལས་དང་སྒོ་ཕྱུགས་གསོ་སྐྱོང་གནང་བ་སོགས་ཀྱི་ལས་དོན་འདྲ་མིན་གཉེར་ཞིང་ཨ་རིའི་ནང་བོད་མི་ཆིག་སྟོང་གཞིས་སྤོས་གནང་བའི་རྗེས་སུ་གཞིས་ཆགས་ཁག་གཞན་དང་གཅིག་མཚུངས་ཀྱིས

གཅིག་བསྡད་ཡོད་རེད། དེ་མཚུངས་ཚེ་དབང་བསོད་ནམས་ལགས་ཀྱིས་གསུང་ཡས་བྱས་ན་གཞིས་ཆགས་ཀྱི་ནང་ཡར་རྒྱས་ཕྱིན་པའི་གནས་སྟངས་དེ་ནི། གཙོ་བོ་ཕྱི་རྒྱལ་ཡུལ་ཁག་ནང་ཡོད་པའི་རང་གི་ནང་མི་ཉེ་འབྲེལ་སོགས་ཀྱི་རོགས་སྐྱོར་ལ་བརྟེན་ནས་བྱུང་བ་ཞིག་ལས་གཞིས་ཆགས་རང་གི་ཐོག་ནས་ཡར་རྒྱས་ཕྱིན་མེད་པར་སོང། མ་འོངས་པར་གཞིས་ཆགས་སྲ་བརྟན་ཡོང་ཐབས་སུ་ཡོང་འབབ་བརྟན་པའི་ལས་གཞི་འཆར་འགོད་གནང་དགོས་སྐོར་དགོངས་ཚུལ་གསུངས་གནང་བྱུང།

ད་ངས་གལ་ཤོས་གལ་སྲིད་གཞིས་ཆགས་སྲ་བརྟན་རྒྱུན་གནས་དགོས་ཡོད་ན་ཨེ་ནི་མི་ཚང་སོ་སོ་སོ་སོར་བ། ཡོང་འབབ་ལས་གཞི་འཛུགས་སྐྲུན project སོགས་རེད། རྒྱ་གར་འདྲ་བ་ནས་དཔེར་ན་མི་ཚང་སྒེར་པ་དེ་འདྲ་པ་པར་བཟོས་ནས་ཨེ་ནི་ཁྱིམ་ཚང་ཚུགས་ཡོད་རེད། ball pen refill བཟོས་ནས་ཁྱིམ་ཚང་ཚུགས་ཡོད་རེད་ཨེ་ནི་ཡིག་སྐོགས་བཙོང་ནས་ཁྱིམ་ཚང་ཚུགས་ཡོད་རེད། ཙག་སྒྲ་བསྲིངས་ཁྱིམ་ཚང་བཟོས་རེད་ཨེ་ནི་ཁྱིམ་ཚང་སོ་སོ་སྒེར་པ income ཅེས project བཟོས་འདི་གའི་ཡོངས་རྫོགས་དེ་མཉམ་འབྲེལ་ལ་བསྐྱུར་ནས་བཙོང་ཐུབ་ཡོད་ན།

ཨེ་ཀ་སུམ་སྟོང་གཅིག་བརྒྱ་ཉི་ཤུ་རྩ་གཅིག་གནང་ཡོད་པ་ལས། ཞིང་ས་རང་གི་ཆེད་དུ་ཨེ་ཀ་ཉིས་སྟོང་བཞི་བརྒྱ་དགུ་བཅུ་གོ་ལྔ་གནང་ཡོད་པ་རེད་འདུག་ལ། དེ་སྔོན་དང་བསྡུར་བ་ཡིན་ན་གཞིས་ཆགས་དེའི་ནང་ས་ཞིང་འདེབས་ལས་བྱེད་མཁན་ཉུང་དུ་ཕྱིན་ཡོད་པ་ལས། ཆར་ཆུ་ལ་བརྟེན་ནས་ས་ཞིང་འདེབས་ལས་བྱེད་མཁན་གྲངས་འབོར་ཉིས་བརྒྱ་མ་ཟིན་ཙམ་ཞིག་ཡོད་པ་དང། ཞིང་ཆུ་འདྲེན་གཏོང་གི་ལམ་ནས་ས་ཞིང་འདེབས་ལས་བྱེད་མཁན་བརྒྱ་སྐོར་གཅིག་མ་ཟིན་ཙམ་ཞིག་ཡོད་པ་རེད་འདུག་ཅིང། གཞིས་ཆགས་དེའི་ནང་གཞིས་མཉམ་གཉིས་དང་རང་བདེན་ཚོགས་ཆུང། དེ་བཞིན་གྲོང་སྡེ་ཁག་ཉི་ཤུ་རྩ་གཉིས་དང་དགོན་སྡེ་ཁག་བཅུ། སློབ་གྲྭ་གཅིག་དང་བུ་བཅོལ་ཁང་གསུམ་དང་སྨན་རྩིས་ཁང་དང་འཕྲོད་བསྟེན། དེ་བཞིན་གཞོན་ནུ་བུད་མེད་དང་དྭངས་གསུམ་དང་རྩེད་མོའི་རུ་ཁག། གཞན་ཡང་ལྷ་མོའི་རུ་ཁག་བཅས་གཞིས་ཆགས་དེའི་ནང་ཚོགས་སྡེ་འདྲ་མིན་ཁག་ཅིག་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན། གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། སྙན་སྒྲོན་ཞུ་མཁན་ཁྲེན་ལྷུན་གྲུབ་ཚེ་རིང་ཡིན། ཞི་བདེ་རྒྱ་མཚོའི་མཚོ་ཁུལ་རྒྱལ་ཁབ་ཁག་གིས་ཨ་མི་རི་ཀའི་གྲོས་ཚོགས་ཀྱིས་རྒྱལ་ཁབ་དེ་དག་ལ་ཁས་ལེན་གནང་བའི་རོགས་དངུལ་དུས་ཐོག་མ་གནང་བ་ཡིན་ན་རྒྱ་ནག་གི་ཕྱོགས་སུ་ཁ་ཐལ་བའི་ཉེན་ཁ་ཡོད་པའི་ཉེན་བརྡ་བཏང་གནང་ཡོད་པ་རེད་འདུག་སྔ་ལོ་ཨ་མི་རི་ཀས་ལྷོ་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་རྒྱལ་ཁབ Micronesia དང Marshall Islands དང། Palau བཅས་པའི་རྒྱལ་ཁབ་གསུམ་ལ་ལོ་ངོ་ཉི་ཤུའི་རིང་དཔལ་འབྱོར་གྱི་རོགས་རམ་གནང་རྒྱུའི་ཁས་ལེན་ལ། མཚོ་གླིང་རྒྱལ་ཁབ་དེ་དག་ནང་ཨ་མི་རི་ཀར་དྲག་པོའི་མཐུན་རྐྱེན་སྦྱོར་རྒྱུའི་མོས་མཐུན་བྱུང་ཡོད་པ་རེད་འདུག་གོང་ཞུས་ཀྱི་གྲོས་དོན་དེར་ཨ་མི་རི་ཀའི་གྲོས་ཚོགས་གོང་འོག་གཉིས་ཀས་རྒྱབ་སྐྱོར་གནང་ཡང་སྐབས་སུ་བབ་པའི་དགོས་དངོས། དགོས་དངུལ་ཨ་སྒོར་ཐེར་འབུམ་གཉིས་དང་ས་ཡ་སུམ་བརྒྱ་ཐམ་པ་གནང་དགོས་གྱུར་བ་དེ་ཡང་ཟླ་ངོ་མང་པོའི་རྗེས་སུ་བཀའ་འཁྲོལ་གནང་མ་ཐུབ་པར་ལུས་ཡོད་པ་རེད་འདུག། དེའི་བར་གོང་ཞུས་ཞི་བདེ་རྒྱ་མཚོའི་མཚོ་ཁུལ་གྱི་རྒྱལ་ཁབ་གསུམ་གྱི་དབུ་ཁྲིད་རྣམས་ཀྱིས་ཨ་མེ་རི་ཁའི་གྲོས་ཚོགས་ཀྱི་དབུ་ཁྲིད་རྣམས་ལ། རོགས་དངུལ་ཐོག་གི་གྲོས་འཆར་ཁག་གང་མགྱོགས་བཀའ་འཁྲོལ་གནང་དགོས་པའི་འབོད་སྐུལ་གྱི་ཕྱག་བྲིས་ལན་མང་ཞིག་ཕུལ་ཡོད་པ་རེད་འདུག་ཞི་བདེ་རྒྱ་མཚོ་མངའ་ཁུལ་གྱི་རྒྱལ་ཁབ་དེ་དག་གི་དབུ་ཁྲིད་རྣམས་ཀྱིས་ཨ་མེ་རི་ཁའི་ངོས་ནས་ཁས་ལེན་གནང་བའི་རོགས་དངུལ་ཁག་གང་མགྱོགས་མ་གནང་བ་ཡིན་ན་མཚོ་གླིང་གི་རྒྱལ་ཁབ་དེ་དག་གི་མི་དམངས་རྣམས་ཅི་བྱ་གཏོལ་མེད་དུ་ལུས་ཡོད་པ་མ་ཟད་རྒྱ་ནག་གིས་དཔལ་འབྱོར་གྱི་འཐབ་ཇུས་ངན་གཤོམ་བྱེད་པའི་མཇུག་འབྲས་ཡོང་བའི་ཉེན་བརྡ་ཡང་བཏང་གནང་ཡོད་པ་རེད་འདུག་ཡང། ཐེ་ཝན་གྱིས་ཡུལ་ནང་ངལ་རྩོལ་ལས་མིའི་དཀའ་ངལ་སེལ་ཆེད་རེས་གཟའ་པ་སངས་ཉིན་རྒྱ་གར་དང་གྲོས་མཐུན་ཅིག་འཇོག་གནང་སྟེ་རྒྱ་གར་གྱི་ལས་མི་རྣམས་མཚོ་གླིང་དེར་ལེན་ཆོག་རྒྱུའི་མོས་མཐུན་བྱུང་གནང་ཡོད་པ་རེད་འདུག། ཐའེ་ཝན་ནི་འཛམ་གླིང་ནང་གློག་རྡུལ་ཡོ་ཆས། Semiconductor། ཞེས་པ་དེ་བཟོ་སྐྲུན་བྱེད་མཁན་གཙོ་བོ་ཞིག་ཡིན་པ་དང། མཚོ་གླིང་ནང་ལོ་ན་རྒས་པའི་མི་འབོར་དེ་མང་དུ་འགྲོ་བའི་དཀའ་ངལ་ཡོད་པ་དང། མཚོ་གླིང་དེའི་ནང་ཕྱི་མི་ལས་མཁན་མི་གྲངས། འབུམ་བདུན་སྐོར་ཞིག་གཙོ་བོ་ཝེད་ནམ། Indonesia། Philippines། དང། Thailand། བཅས་པའི་རྒྱལ་ཁབ་ཁག་ནས་ཡིན་པ་དང། དེ་དག་མང་པོ་ཞིག་བཟོ་གྲྭ་ཁག་དང། ནང་ལས་བྱེད་མཁན་ཡིན་པ་རེད་འདུག། ཐའེ་ཝན་གྱི་ངལ་རྩོལ་ལྷན་ཁང་གིས་མཚོ་གླིང་ནང་བཟོ་གྲྭ་དང་ཨར་པོ། ཞིང་ལས་དང། བཟོ་ཚོང་ལས་ཁང་ཁག་གི་ནང་ལས་མི་ཉུང་བའི་དཀའ་ངལ་གྱིས་ཕྱིའི་ལས་མི་དགོས་ངེས་ཆགས་ཡོད་པའི་སྐོར་དང། རྒྱ་གར་གྱི་ལས་མི་རྣམས་བརྟན་པོ་དང། ལས་ལ་བརྩོན་པ་དང་ཡག་པོ་ཡོད་པར་ངོས་འཛིན་གནང་གི་ཡོད་པའི་སྐོར་བརྗོད་འདུག་ད་ལྟའི་ཆར་ཚོད་ལྟའི་ཆེད་རྒྱ་གར་གྱི་ལས་མི་ཉུང་ཤས་ཤིག་ལེན་ནས་ལས་འཆར་ཞིག་འགོ་འཛུགས་གནང་རྒྱུ་དང། རྗེས་སུ་ལས་མིའི་གྲངས་འབོར་ཇི་ལེན་དེ་ཐའེ་ཝན་གཞུང་གིས་ཐག་གཅོད་གནང་རྒྱུ་ཡིན་པ་རེད་འདུག་འཛམ་གླིང་གི་རྒྱལ་ཁབ་གཞན་མང་པོ་བཞིན་རྒྱ་གར་དང་ཐའེ་ཝན་དབར་གཞུང་འབྲེལ་གྱི་འབྲེལ་ལམ་མེད་ནའང་ཕྱོགས་གཉིས་དབར་ཚོང་འབྲེལ་གྱི་འབྲེལ་ལམ་ཤུགས་ཆེ་ཡོད་པ་དང་ལྷག་པར་དུ་རྒྱ་གར་གྱི་ངོས་ནས་ཡུལ་ནང་ཐའེ་ཝན་གྱི་འཕྲུལ་རིག་དང་བཟོ་གྲྭ་ཁག་འཛུགས་རྒྱུར་འདོད་མོས་ཆེན་པོ་ཡོད་པའི་སྐོར་གནས་ཚུལ་ནང་བཀོད་འདུག། ཡང་དེ་སྔ་བལ་ཡུལ་ནང་གི་རྩ་ཆེ་བའི་ཧིན་དུའི་ཆོས་ལུགས་ཀྱི་འདྲ་སྐུ་ཁག་ཕྱིའི་རྒྱལ་ཁབ་ཁག་ལ་རྐུ་འཁྱེར་དང་ནག་ཚོང་བྱེད་པ་དེ་དག་ད་ཆ་བལ་ཡུལ་ནང་ཕྱིར་ལོག་ཡོང་གི་ཡོད་པའི་གནས་ཚུལ་ནི་ཉེ་བའི་དུས་སྐབས་འཛམ་གླིང་ཐོག་ཨེ་ཤི་ཡ་དང་ཨ་ཧྥེ་རི་ཀའི་གླིང་ཆེན་ནང་གི་རྒྱལ་ཁབ་ཁག་གི་འདྲ་སྐུ་ལ་སོགས་པ་རང་སློག་གནང་རྒྱུའི་ལས་འགུལ་ཞིག་སྤེལ་བཞིན་པ་དེ་ནས་བྱུང་ཡོད་པ་རེད་འདུག་ཟླ་བ་སྔོན་མ་དེར་ཨ་མི་རི་ཀའི་འགྲེམས་སྟོན་ཁང་ཁག་དང་མི་སྒེར་པ་ཁག་ཅིག་གིས་བལ་ཡུལ་ནས་ཡིན་པའི་ཧིན་དུའི་འདྲ་སྐུ་དང།

ནི་ཝཱ་རིའི་མི་རིགས་ཡིན་པ་ཁག་ཅིག་གིས་ཤེས་རྟོགས་བྱུང་སྐབས་ཁོང་ཚོས་དེ་བལ་ཡུལ་ལ་ཕྱིར་སློག་གནང་རྒྱུའི་ལས་དོན་སྤེལ་ཡོད་པ་རེད་འདུག་ཉེ་བའི་དུས་སྐབས་འཛམ་གླིང་གི་རྒྱལ་ཁབ་ཁག་གི་གཞུང་དང་རིག་གནས་ལ་གཅེས་འཛིན་གནང་མཁན་དང་ལས་འགུལ་བ་ཁག་གིས་རྐུ་ཤོར་བའི་རིག་གནས་ཀྱི་དངོས་ཆས་ཁག་འབྱུང་ཁུངས་རྒྱལ་ཁབ་ཁག་ལ་ཕྱིར་སློག་གནང་རྒྱུའི་ལས་འགུལ་སྤེལ་བ་དེ་ལམ་ལྷོང་གང་འཚམ་ཞིག་ཡོང་གི་ཡོད་སྐོར་གནས་ཚུལ་ནང་བཀོད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་དེ་གསན་བཞིན་པ་རེད། དེ་ནས། འོད་གསལ་ལགས་ཀྱི་གླེང་སྟེགས་ཞེས་པའི་ལེ་ཚན་དེ་སྒྲོལ་དཀར་ལགས་ཀྱིས་བདུན་སྔོན་མའི་འཕྲོས་ནས་མུ་མཐུད་ནས་སྙན་སྒྲོན་ཞུ་གནང་གི་རེད།

འོན་ཀྱང་གུས་མོས་བརྗོད་པའི་ཤིང་སྡོང་འདི་ནི་འཕྲོག་བཅོམ་གྱི་འབྲས་བུ་སྨིན་པའི་དྲན་ཤེས་ཀྱི་ཤིང་སྡོང་ཞིག་ཡིན་ཞིང། ད་ཆ། ཤིང་སྡོང་འདི་ཚོའི་པར་གཞི་མི་འདྲ་བ་དེ་ཚོའི་འབྲས་བུ་སྨིན་ཡོད་པ་སྟེ། ཉི་ཧོང་གི་སྐད་ཡིག་ཐོག་ཕབ་བསྒྱུར་གྱིས། སྤྱི་ལོ་ཉིས་སྟོང་དགུ་ལོའི་ཟླ་བ་བཅུ་པའི་ནང་ཉི་ཧོང་དུ་པར་སྐྲུན་ཞུས་ཡོད། བོད་ཡིག་ཐོག་ཕབ་བསྒྱུར་གྱིས། སྤྱི་ལོ་ཉིས་སྟོང་དགུ་ལོའི་ཟླ་བ་བཅུ་གཅིག་པའི་ནང

རྒྱ་ཡིག་གི་བསྐྱར་བཅོས་པར་གཞི་འདི་སྤྱི་ལོ་ཉིས་སྟོང་བཅུ་དྲུག་ལོར་རིག་གནས་གསར་བརྗེའི་ལས་འགུལ་འདི་སྤེལ་ནས་ལོ་ངོ་ལྔ་བཅུ་ཕྱིན་པའི་སྐབས་ལ་ཐའེ་ཝན་དུ་པར་སྐྲུན་ཞུས་པ་དང་དེའི་ནང་གུས་མོའི་པཱ་ལགས་ཀྱི་པར་ཆས་འདི་ངས་བེད་སྤྱོད་བཏང་ནས། ཁོང་གིས་དེ་སྔ་པར་ལེན་གནང་མྱོང་ཡོད་པའི་ས་ཆ་དེ་རང་ལ་བསྐྱར་དུ་པར་ལེན་བྱས་པའི་འདྲ་པར་ཁག་དང།

དེང་རབས་ཀྱི་བོད་དང་རྒྱ་ནག་གི་ལོ་རྒྱུས་ལ་ཞིབ་འཇུག་དང། མི་རིགས་རྩ་མེད་ལ་ཞིབ་འཇུག། དྲན་ཤེས་ལ་ཞིབ་འཇུག། དེ་བཞིན། དེ་མིན་འབྲེལ་ཡོད་ཀྱི་སྐོར་ལ་ཞིབ་འཇུག་གི་ཁྱབ་ཁོངས་ནང། དེ་བས་རིན་ཐང་ལྡན་པ་མངོན་གྱི་འདུག་ཅེས་གསུངས་ཡོད། ཀོ་རི་ཡའི་སྐད་ཡིག་ཐོག་ཕབ་བསྒྱུར་ཞུས་པའི་པར་གཞི་འདི། གང་མྱུར་ལྷོ་ཀོ་རི་ཡའི་ནང་པར་སྐྲུན་གནང་འཆར་ཡོད། འོད་ཟེར་ལགས་ནས་མུ་མཐུད་ངོ་སྤྲོད་གནང་བར།

རྒྱ་ཡིག་གི་བསྐྱར་བཅོས་ཐེངས་གསུམ་པའི་པར་གཞི་འདི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ཐའེ་ཝན་ལ་པར་སྐྲུན་ཞུས་ཤིང། དེའི་སྔོན་ལ་པར་སྐྲུན་ཞུས་པའི་སྐད་ཡིག་མི་འདྲ་བའི་འགྱུར་ཚང་མར་བསྐྱར་བཅོས་བྱས་པར་གཞིགས་པ་དང། ཞིབ་ཕྲའི་གནས་ཚུལ་དེ་བས་མང་བ་ཁ་སྣོན་ཞུས་ཡོད་པ་མ་ཟད། ད་དུང་འདྲ་པར་རྙིང་པ་མང་པོ་ཞིག་ཀྱང་བཅུག་ཡོད། འདྲ་པར་ཁ་ཤས་ནི་ཐོག་མའི་པར་གཞིའི་ནང་གི་འདྲ་པར་ནས་བརྗེ་པ་བརྒྱབ་ཡོད་རུང། འདྲ་པར་འདི་རྣམས་ཚང་མ་ངའི་པཱ་ལགས་ཀྱིས་རིག་གནས་གསར་བརྗེའི་ནང་པར་ལེན་གནང་པ་དང་ཡོངས་ཁྱབ་འགྲེམས་སྤེལ་ཞུས་པ་ཐོག་མ་ཆགས་ཀྱི་ཡོད། དེ་བཞིན་ཉི་ཧོང་སྐད་ཡིག་ཐོག་བསྐྱར་བཅོས་ཞུས་པ་གསར་ཤོས་འདི་ཆགས་ཀྱི་ཡོད་ལ་གསར་བརྗེ་ཞེས་པའི་དྲན་ཤེས་ཀྱི་ཤིང་སྡོང་འདིའི་ཐོག་ཐོན་པའི་འབྲས་བུ་གསར་ཤོས་འདི་ཡང་ཆགས་ཀྱི་ཡོད། དེར་བརྟེན་དྲན་ཤེས་ཀྱི་ཤིང་སྡོང་འདི་གསོ་སྤེལ་གནང་མཁན་གྱི་ལོ་ཙཱ་བ་དང་རྩོམ་སྒྲིག་པ་དེ་བཞིན་པར་སྐྲུན་གནང་མཁན་ཚང་མར་གུས་མོས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། ངས་ཀྱང་རྟག་ཏུ་དྲན་བཞིན་ཡོད་པ་སྨོས་མེད་ཡིན་པ་འདི་མི་ཚོས། ལྷག་པར་དུ་གཞན་ཡུལ་དུ་ཡོད་པའི་མི་ཚོས། ཐག་རིང་བོད་ཡུལ་དུ་ཆབ་སྲིད་ཀྱི་དྲག་ཤུགས་འདྲ་མིན་ཐོན་པའི་གནས་ཚུལ་ལ་དོ་ཁུར་བྱེད་ཀྱི་རེད་དམ། བྲན་གཡོག་རྒྱུག་བཅུག་པ་དང་རང་དབང་ཤོར་བ། དུས་ད་ལྟ་ཡང་དེ་སྔའི་རྨ་ཁས་ཁེངས་ནས་ཡོད་པ་དང། དུས་ད་ལྟ་ཡང་དྲག་ཤུགས་མུ་མཐུད་གནས་ཡོད་པའི་ཉམས་མྱོང་དེ་འདྲ་ཡོད་པ་རེད་དམ། གཅིག་བྱས་ན། གུས་མོས་བསམ་བློ་གཏོང་སྟངས་མང་དྲགས་པ་ཡིན་སྲིད། དོན་དངོས་ཐོག་ངེས་པར་དུ་རྒྱུ་མཚན་ཞིག་འཚོལ་དགོས་དོན་མེད། ལོ་རྒྱུས་ཀྱི་གནད་དོན་ལ་དཔང་པོ་བྱེད་པའི་རྨང་གཞི་ཞིག་དང་ད་དུང་གྲངས་ལས་འདས་པའི་སྐྱེ་འགྲོའི་ལས་དབང་དང་འབྲེལ་བ་ཆགས་པ་ཞིག་གི་ཐོག་ནས། དེ་བས་མང་བའི་སྐད་ཡིག་ཐོག་ཕབ་བསྒྱུར་གྱིས་ཡིག་ཐོག་ཏུ་པར་སྐྲུན་ཞུས་པའི་རིན་ཐང་ལྡན་ཞིང། དེའི་ཐོག་ནས་མི་ཚོས་རྒྱུས་མངའ་ཤེས་རྟོགས་དང་དོགས་ཟོན་ཡོང་རྒྱུ་རེད། གསར་བརྗེ་ཞེས་པའི་དེབ་ནང་ཚིག་ཏུ་བཀོད་པ་འདི། ལོ་ངོ་ལྔ་བཅུ་ལྷག་ཙམ་གོང་གི་ལོ་རྒྱུས་ཡིན་པ་དང་རྒྱ་ནག་གུང་ཁྲན་དམར་ཤོག་གཞུང་གིས་དྲག་ཤུགས་ཆེན་པོས་འགེབས་སུབ་དང། རྩ་མེད་བཟོ་རྩིས་བྱེད་ཀྱི་ཡོད་པའི་དབང་གིས་དུས་ཡུན་རིང་པོ་ཕྱིན་མེད་ན་ཡང། རིམ་པ་བཞིན་གོ་རྒྱུ་ཚོར་རྒྱུ་མེད་པ་ཆགས་པ་མ་ཟད། ད་དུང་མི་མང་ཆེ་བས་བརྗེད་ངས་སུ་སོང་བ་དང་ཐ་ན་ཚོར་སྣང་མེད་པ་ཞིག་ཆགས་ཡོད། ཡང་གུས་མོས་རྩོམ་ཡིག་བྲིས་པ་འདི་རྩ་བའི་ཆ་ནས། བཙན་དབང་བཙན་ཤེད་ཀྱི་འོག་ནས་བརྗེད་བཅུག་པར་འགོག་རྒོལ་ཞིག་ཡིན་པ་དང། རང་ཉིད་ཀྱིས་རྩོམ་ཡིག་བྲིས་པའི་ཐོག་ནས་གང་ཐུབ་ངང། རྒྱལ་ཁབ་དང་རྒྱལ་ཁབ་རིང་ལུགས། བཙན་དབང་དང། བཙན་དབང་གིས་དབང་ཆ་སྤྲད་པའི་མི་སེར་སྤེལ་མཁན་གྱིས། དྲན་ཤེས་རྩ་མེད་བཟོས་པའི་སྔགས་ཟེར་བ་ཚུད་པ་འདི་རྣམས་མེད་པ་བཟོ་ཐུབ་པའི་རེ་བ་བྱེད་ཀྱི་ཡོད།

འདི་ག་རླུང་འཕྲིན་ཁང་གི་ལྟ་བ་ཡིན་པས་ཁྱབ་མེད། ཐེངས་འདིའི་ལྷོ་ཨེ་ཤི་ཡའི་ལེ་ཚན་ནང། འདི་ལོ་བལ་ཡུལ་ནང་གི་བོད་མི་སྐྱབས་བཅོལ་བ་ཚོས་བལ་ཡུལ་གཞུང་གི་དམ་དྲག་གང་ཡང་མེད་པའི་ཐོག་བོད་ཀྱི་ལོ་གསར་སྲུང་བརྩི་ཞུས་ཡོད་པའི་པ་སངས་ཚེ་རིང་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུས་གནང་གི་རེད། འཛམ་གླིང་ས་ཕྱོགས་གང་སར་གནས་པའི་བོད་མི་ཚོས་གནམ་ལོ་གསར་དུ་བཞད་པའི་བོད་ཀྱི་ལོ་གསར་ཆོས་ཕྱོགས་དང་དམངས་ཁྲོད་དེ་བཞིན་གཞུང་འབྲེལ་སོགས་རྣམ་པ་འདྲ་མིན་ཐོག་ནས་སྲུང་བརྩི་ཞུ་བཞིན་ཡོད་པ་ལྟར་འདི་ལོ་བལ་ཡུལ་ནང་དུའང་བོད་མི་ཚོས་བོད་ཀྱི་ལོ་གསར་ཆོས་ཕྱོགས་དང་རིག་གཞུང་འཁྲབ་སྟོན་སོགས་ཀྱི་ལམ་ནས་སྲུང་བརྩི་ཞུས་ཡོད་འདུག་དེ་ཡང་བོད་ཀྱི་ལོ་གསར་གྱི་ཚེས་པ་གསུམ་ཉིན་བལ་ཡུལ་སྐུ་ཚབ་དོན་གཅོད་ཁང་གི་གོ་སྒྲིག་ཐོག་བལ་ཡུལ་ཇོ་ལ་ཁེལ་བསམ་གྲུབ་གླིང་བོད་མིའི་གཞིས་ཆགས་སུ། གཞུང་འབྲེལ་བལ་ཡུལ་བོད་ཀྱི་ལོ་གསར་དུས་སྟོན་སྲུང་བརྩི་ཞུས་ཡོད་པ་དང་མཛད་སྒོའི་སྐུ་མགྲོན་དུ་སྐུ་མགྲོན་གཙོ་བོ་སྐྱབས་རྗེ་ཤྲི་རི་ཆུ་བཟང་རིན་པོ་ཆེ་མཆོག་གིས་དབུས་པའི་དམིགས་བསལ་སྐུ་མགྲོན་བལ་ཡུལ་སྐུ་ཚབ་དོན་གཅོད་རྩིབས་རི་ལོ་པཎ་སྤྲུལ་སྐུ་ངག་དབང་མཆོག་གྲུབ་ལགས་བོད་མི་མང་སྤྱི་འཐུས་དང་སྤྱི་ཟུར་རྣམ་པ་བལ་ཡུལ་ནང་གི་དགོན་སྡེ་ཁག་གི་སྐུ་ཚབ་དང་བོད་པའི་གཞུང་འབྲེལ་དང་གཞུང་འབྲེལ་མིན་པའི་སྐུ་ཚབ་བཅས་ཕེབས་ཡོད་པ་མ་ཟད་བལ་ཡུལ་ནང་གི་ཨོ་སི་ཀྲོ་ལི་ཡའི་གཞུང་ཚབ་ཆེན་མོ་དང་ཨ་རིའི་གཞུང་ཚབ་གཞོན་པ་དེ་བཞིན། གཞན་གཞུང་ཚབ་མང་པོའི་སྐུ་ཚབ་ལྷན་བཞུགས་ཐོག་ཆོས་ཕྱོགས་དང་རིག་གཞུང་འཁྲབ་སྟོན་སོགས་གནང་ནས་གཞི་རྩའི་དམ་དྲག་གང་ཡང་མེད་པའི་ཐོག་ལོ་གསར་སྲུང་བརྩི་ཞུ་ཐུབ་ཡོད་སྐོར་བལ་ཡུལ་སྐུ་ཚབ་དོན་གཅོད་རྩིབས་རི་ལོ་པཎ་སྤྲུལ་སྐུ་ངག་དབང་མཆོག་གྲུབ་ལགས་ཀྱིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་ཞལ་པར་བརྒྱུད་གསུང་དོན། ད་ལྟ་སྤྱིར་བཏང་ང་ཚོ་དེ་བལ་ཡུལ་ནང་ལ་ཡར་ད་བོད་ཀྱི་ལོ་གསར་དུས་སྟོན་བྱས་རེད་ད་ག་ནང་བཞིན་སྐྱབས་མགོན་རིན་པོ་ཆེའི་སྐུའི་འཁྲུངས་སྐར་དུས་སྟོན་རེད་ནོ་བེལ་ཞི་བདེའི་གཟེངས་རྟགས་དུས་སྟོན་དེ་བྱས་ལ་ཡར་གཞི་རྩའི་ད་ག་སོགས་འདས་པའི་ལོ་མང་པོ་ཞིག་གོང་ལ་ཡར་ད། དམ་དྲག་ཡོད་དང་ཡོད་བཞིན་པ་རེད། དམིགས་བསལ་གྱིས་ད་ལོ་གསར་གྱི་མཛད་སྒོ་རྗེས་རིམ་བརྒྱུད་རིམ་ནང་ལ་ཡ་ག་འདང་གཅིག་ཁོ་ན་ཚོ་ཐོང་གྲབས། ལོ་དེ་སྔ་ཡིན་ན་གཅིག་བོ་རེ་ཡིན་ན་ད་ལོ་སྔ་མ་འདྲ་བ་ཡིན་པ་ཡིན་ན་གཅིག། ང་ཚོའི་ལོ་གསར་གྱི་མཛད་སྒོ་འདི་ད་རྩེ་གཅིག་ང་ཚོ་བལ་ཡུལ་དོན་གཅོད་ཁང་གིས་གོ་སྒྲིག་བྱས་པའི་ཐོག་ནས་ནི་ཇོ་ལ་ཁེལ་གཞིས་ཆགས་ལ་ཚུར་བཀོལ་བ་དེ་ཡིན་ན་ཡང

གཙོ་ཆེ་ཤོས་འདྲ་བ་དེ་ས་གནས་དེ་གའི་ད་ལྟ་ང་ཚོ་ཇོ་ལ་ཁེལ་གཞིས་ཆགས་ནང་ལ་བྱེད་དགོས་པ་རེད་འདུག་གོ་སྒྲིག་ཞུ་མཁན་དེ་བལ་ཡུལ་དོན་གཅོད་ཀྱིས་འགོ་ཁྲིད་པའི་ཐོག་ནས་བལ་ཡུལ་དོན་གཅོད་ལས་ཁུངས་རང་ནས་གོ་སྒྲིག་བྱེད་དགོས་པ་རེད་དེ། ད་དེའི་ནང་ལ་ཡང་བྱེད་སྟངས་ཅིག་ང་ཚོའི་མཛད་སྒོ་སྲུང་བརྩི་བྱེད་པའི་བརྒྱུད་རིམ་ནང་ལ་ཡང་སྐུ་མགྲོན་གཙོ་བོ་དེ་ང་ཚོ་ཆོས་ཕྱོགས་ཀྱི་ད་བླ་མ། ས་གནས་ནང་ལ་ཡང་ཞུ་རྟེན་གྱི་ད་ཆོས་ཕྱོགས་བླ་མ་དེ་ཚོ་གདན་འདྲེན་ཞུ་ཡག་སོང་ཙང་ད་ལྟའི་དུས་ལོ་གསར་གྱི་ཆོས་ཕྱོགས་ཀྱི་མཛད་སྒོའི་སྐུ་སྐུ་མགྲོན་གཙོ་བོ་དེ་སྐྱབས་རྗེ་ཤྲི་རི་ཆུ་བཟང་རིན་པོ་ཆེ་རེད་ད་ག་ནང་བཞིན་ཡང་ནི་དགོན་སྡེ་གྲྭ་ཚང་ཁག་གི་མཁན་རིན་པོ་ཆེ་རྣམ་པ་དང་དེ་དེ་དང་ཆབས་ཅིག་ཏུ་ཨ་ནི་ང་ཚོ་གི་ད་རང་རེ་བོད་མི་སྒྲིག་འཛུགས་ཀྱི་ཨ་ནི་ད་བཀའ་ཟུར་རེད་དགོང་མོ་སྤྱི་འཐུས་ལས་ཐོག་རེད་སྤྱི་ཟུར་རྣམ་པ་རེད་ད་ནང་བཞིན་ས་གནས་འགོ་འཛིན་དང། འགོ་འཛིན་རྣམ་པ་ཁག་དང་ས་གནས་འཐུས་ཚོགས་དང་རང་བདེན་ཚོགས་ཆུང་ལ་སོགས་པའི་གིས་གང་དག་ཅིག་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་སྡེ་ཚན་ཁག་དང་ལྷག་པར་དུ་ཨ་ནི་ཕྱི་རྒྱལ་གྱི་གཞུང་ཚབ་ཁག་ནང་ལ་ཡང་ད་ཨོས་ཏྲེ་ལི་ཀྱི་གཞུང་ཚབ་ཆེན་མོ་གཙོས་པའི་གིས་ཨ་ནི་ད་ཅིག་ཨ་མི་རི་ཀའི་གཞུང་ཚབ་གཞོན་པ་རེད་ད་ནང་བཞིན་གཞུང་ཚབ་མང་པོ་ཅིག་ནི་ད་གང་དག་ཅིག་གིས་སྡེ་ཚན་མི་འདྲ་མང་པོ་ཅིག་འདུག་ཟེར་ནས་ཕེབས་ཡོད་རེད་གང་དག་ཕྱི་རྒྱལ་གྱི་སྐུ་མགྲོན་ཡང། གང་དག་ཅིག་གི་བཅུ་གྲངས་ཅིག་འདུག་ཟེར་ནས་ཆིབས་སྒྱུར་གནང་ཡོད་རེད། ཨ་ནི་དེའི་སྐབས་ལ་ཡང་གང་དག་ཅིག་ལོ་སར་གྱི་འཚོལ་ཞིབ་འདྲ་བོ་དེ་ད་དམ་དྲག་ཅིག་བྱེད་ཀྱི་ཡོད་འགྲོ་བསམ་ནས་ང་ཚོ་དོགས་པ་རེ་བྱས་ཡོད་རེད་ཡིན་ན་ཡང་ང་ཚོ་ཉིན་ཤས་གོང་ལ་ཡང་ཐབས་ལམ་ཅིག་གི་ཐོག་ནས་གང་དག་ཅིག་གི་གནད་ཡོད་ཁག་ལ་ཡང་འབྲེལ་གཏུགས་ཞུ་དགོས་ཡ་དང་ཐབས་ལམ་སྟོན་དགོས་ཡ་དེ་ང་ཚོ་ཚང་མ་འདུག་ཟེར་བྲེལ་བ་བྱུང་ཡོད་རེད། ཨ་ནི་དེ་རྗེས་ཀྱི་དོན་དུ་ད་གང་དག་ཅིག། དངོས་སུ་མཛད་སྒོ་འཚོགས་རྒྱུ་ཡང་ནི་ང་ཚོ་ཐུབ་མིན་ག་འདྲས་ཅིག་ཡོང་མི་ཡོང་གསལ་དེ་གོ། ཆབ་སྲིད་ཀྱི་གནས་སྟངས་སོང་ཙང་ཏན་ཏན་མེད་རེད་དེ་ཡིན་ན་ཡང་མཛད་སྒོ་དངོས་སུ་འཚོགས་རྒྱུའི་ཉིན་དེ་ཡང་ནི་ས་གནས་ཀྱི་ཉེན་རྟོག་པ་ཡང་མི་སེར་གྱི་ད་བདེ་འཇགས་ཀྱི་སྲུང་སྐྱོབ་ཙམ་གྱི་ཆེད་དུ་མི་ཁ་ཤས་ཅིག་བདུན་བརྒྱད་བརྒྱད་དགུ་ཞིག་མ་གཏོགས་པའི་གཞི་རྩའི་གི་དམ་དྲག་དེ་འདྲ་གང་ཡང་མེད་པའི་ཐོག་ནས་གང་འདྲ་ཅིག

གང་དག་ཅིག་ཕྱི་རྒྱལ་གྱི་སྐུ་མགྲོན་ཁག་ཕེབས་ཡག་དང་ང་ཚོ་གི་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་སྡེ་ཚན་ཁག་ཕེབས་ཡག་དེ་ག་གཅིག་མཚུངས་རང་རེད་དགོན་དམངས་འདུ་འཛོམས་ཆེ་ཆུང་ཁྱད་པར་ཅུང་ཟད་ཙམ་མ་གཏོགས་ཨ་ནི་ད་བོད་དེ་བོད་མི་སི་ཏཱ་ལོའི་དྲ་བ་ཡིན་པ་ཡིན་ན་ད་ག་སོག་རེད་ད་ཚགས་ཚུད་པོ་ཟེར་ནའང་འདྲ་གང་དག་ཅིག་གཞི་རྒྱ་ཆེ་ཆུང་ལ་མ་ལྟོས་པར་གང་དག་ཡག་ཐག་ཆོད་བྱུང་སོང་བསམ་པར་འོ་འདི་འདྲས་ཅིག་འདུག་ཟེར་ཞུ་ཡ་དེ་རེད་ལགས།
གཞི་རྩའི་བལ་ཡུལ་གཞུང་མང་གཉིས་ཀར་བོད་མི་བཙན་བྱོལ་བ་ཚོ་ལ་ཧ་ལས་པའི་བཀའ་དྲིན་ཆེན་པོ་ཡིན་ན་ཡང་བལ་ཡུལ་གཞུང་ཕྱོགས་ནས་བལ་ཡུལ་ནང་བོད་མི་ཚོས་ཆབ་སྲིད་དང་འབྲེལ་བའི་ལས་འགུལ་དང་ཐ་ན་སྐུའི་འཁྲུངས་སྐར་སྲུང་བརྩི་ཞུ་རྒྱུར་དམ་དྲག་བཀག་སྡོམ་བྱེད་བཞིན་ཡོད་པ་དེའི་རྒྱུ་མཚན་གཙོ་བོ་ནི་རྒྱ་ནག་གཞུང་གི་གནོན་ཤུགས་ལ་བརྟེན་ནས་ཡིན་པ་ཁོང་ནས་མུ་མཐུད་གསུངས་དོན། རྒྱུན་གཏན་ནས་ང་ཚོས་ཞུ་བར་བལ་གཞུང་དང་མི་མང་དེ་བཀའ་དྲིན་ཆེན་པོ་ཞེ་དྲག་རེད་ཟེར་ཡིན་པ་ཡིན་ན་ཡང་ད་གང་ལྟར་ཁྱེད་ཡོང་ཐུབ་ས་འདྲ་བོ་དེ་ད་ཕྱོགས། བྱང་ཕྱོགས་ངོས་ནས་འདུག་ཟེར་ན་གང་དག་ཅིག་རྐྱེན་ངན་ཅིག་ཡོང་བསྡད་ཀྱི་ཡོད་པ་སོང་ཙང་ནི་བོད་མིའི་སྐོར་ལ་ཡང་དམ་དྲག་བྱེད་དགོས་ཡ་རྒྱུ་མཚན་དེ་གནད་འགག་དེ་བོད་བོད་ཀྱི་ཆབ་སྲིད་དེ་མགོ་གཏུག་ས་དེའི་ནང་དུ་སྐྱབས་བཅོལ་བ་ཡིན་པའི་ཆ་ནས་ཨ་ནི་ང་ཚོའི་གི་ད་གང་དག་ཅིག་སོ་སོའི་གི་རྒྱལ་ཁབ་དེ་ཨ་ནི་དབང་འཛིན་བྱེད་མཁན་གི་རྒྱལ་ཁབ་དེ་དང་དེའི་གི་རྐྱེན་པས་གི་ནི་ང་ཚོ་ས་གནས་ག་བ་བསྡད་པ་ཡིན་ན་གང་དག་ངོས་ས་དོན་མེད་ལ་མ་ལྟ་བ་གནོན་ཤུགས་སྤྲད་ཡ་ད་དེ་འདྲའི་གི་གནས་སྟངས་ཤིག་འགྱུར་བ་ཆེན་པོ་འགྲོ་གི་རེད་དེ་ཆབ་སྲིད་གི་གནས་སྟངས་ཡིན་པ་སོང་ཙང་གང་དག་ཅིག་མཚམས་རེ་དམ་དྲག་ཡོད་པའི་བཟོ་འདྲ་མཚམས་རེ་མེད་པའི་བཟོ་འདྲ་དེ་ད་གང་དག་ཅིག་བསམ་བཞིན་དུ་བལ་གཞུ། བོད་པ་ལ་ཡང་སེམས་ནག་བྱས་པ་དེ་འདྲ་རྩ་བ་ཉིད་ནས་མ་རེད་ཟེར་ཞུ་འདོད་པ་རེད། ཡིན་ན་ཡང་གང་དག་ཕྱོགས་ཕ་རོལ་པོ་ཅིག་གི་གནོན་ཤུགས་ཅིག་ལ་བརྟེན་ནས་ཨ་ནི་དམ་དྲག་བྱེད་ཀྱི་ཡོད་པ་ཅིག་དང་ཨ་ནི་ལྷག་པར་དུ་འདས་པའི་ལོ་གང་དག་ཅིག་གི་ཁ་ཤས་གོང་ལ་ཡིན་ན་གཞུང་འབྲེལ་གྱི་ད་གང་དག་ལོ་སར་སྲུང་བརྩི་ཞུ་ཡ་ཁ་ཤས་ཁ་ཤས་ཡང་རྦད་དེ་བསྡུས་བསྡུས་རང་བྱས་བྱས་དངོས་སུ་དུད་པ་ཁྱོན་ནས་མི་ཆོག་དེ་འདྲ་བྱས་པའི་དེ་འདྲའི་གནས་སྟངས་དེ་འདྲ་བྱུང་ཤག་ཡིན་ན་ད་ད་ད་ཅིག་གང་དག་སོ་སོ་དོན་གཅོད་ཀྱི

འདི་འདྲ་ཡི་གནས་སྟངས་ཆགས་བསྡད་ཀྱི་ལགས་འོ། བལ་ཡུལ་ནང་གྲངས་ཉུང་མི་རིགས་མང་པོ་ཡོད་པའི་ནང་ནས་ནང་པའི་རིགས་སུ་གྱུར་བའི་མི་རྒྱུད་ཕལ་ཆེ་བའི་འབྱུང་ཁུངས་ནི་བོད་ནས་ཡིན་སྟབས་བོད་ཀྱི་རྒྱལ་པོའི་ལོ་སར་དང་བསོད་ནམས་ལོ་སར་གྱི་དུས་སྟོན་ཚང་མས་གཅིག་མཚུངས་སྲུང་བརྩི་ཞུ་བཞིན་ཡོད་པ་དང་ཡིན་ན་ཡང་ས་ཆའི་གནས་བབ་དང་དམངས་གཙོའི་རང་དབང་གི་ཐོག་ནས་མིང་མི་འདྲ་བ་མང་པོ་ཡོད་པ་ལས་གཞི་རྩའི་ཆ་ནས་བོད་ཀྱི་ལོ་སར་སྲུང་བརྩི་ཞུ་གི་ཡོད་པ་དང་ལྷག་པར་དུ་འདི་ལོའི་བོད་ཀྱི་ལོ་སར་སྐབས་བལ་ཡུལ་ནང་བོད་རིགས་དང་ས་གནས་ཀྱི་ནང་པའི་མི་རིགས་ཚང་མ་མཉམ་རུབ་ཐོག་ནས་ལོ་སར་སྲུང་བརྩི་ཞུས་ཡོད་པ་ཁོང་ནས་གསུང་གི་འདུག། ལོ་སར་གྱི་སྐབས་ལ་ཡག་གང་དག་ཅིག་ལོ་སར་དུས་སྟོན་ཧི་མ་ལ་ཡའི་རྒྱུད་དུ་མང་ཆེ་གིས་མཉམ་དུ་དུས་སྟོན་ཞུས་པ་སོང་ཙང་དམིགས་བསལ་སྔར་དང་མི་འདྲ་བའི་གི་ད་གང་དག་ང་ཚོའི་བོད་པའི་གི་ལོ་སར་བཏང་བའི་དུས་ཚེ་ནི་རིང་ལ་ཡག་ཨ་ནི་བལ་ཡུལ་རྒྱལ་སའི་གི་གང་དག་ཕྱོགས་དག་ཁག་ཐམས་ཅད་ནས་གང་ལྟར་གཅིག། བོད་རིགས་ཡིན་མཁན་ཚང་མས་ཀྱི་བོད་ཀྱི་དུག་ལོག་དང། བོད་པའི་གྱི་སྲོལ་རྒྱུན་གྱི་ཆུ་བ་རེད་ད་ག་ནང་བཞིན་སྲོལ་རྒྱུན་གྱི་རྒྱན་ཆ་རེད། དེ་རྒྱན་བཏགས་པ་དེ་དཔེ་ཧ་ལས་པའི་ཐོག་ནས་ད་གང་ལྟར་ཅིག་བོད་པ་ཡིན་ད་ཧི་མ་ལ་རི་རྒྱུད་ཡིན་མགོ་མ་འཚོས་པའི་གནས་སྟངས་འདྲ་གང་ཡིན་ཟེར་ན། དེ་སྔ་དང་མི་འདྲ་བ་ད་བོད་པའི་གྱི་མིག་ལྟོས་ཟེར་ན་མི་འདུག་གང་ལྟར་བོད་པའི་གྱི་ཆས་གོས་རྒྱན་ཆ་དེ་ཚོ་ལ་མིག་དཔེ་ཚུལ་བལྟ་ཚེ་ཇི་ལྟར་གྱི་བོད་ཀྱི་བོད་ཞེན་ཆེ་རུ་སོང་བ་དང་བོད་པའི་གི་རྒྱན་ཆ་ལུགས་དེ་ཚོ་དེ་ཡང་ས་རུ་དང་དེ་ཚོས་སྤུས་དག་ཏུ་ཕྱིན་པའི་གི་གནས་སྟངས་ཀྱི་འགྱུར་བ་ཆེན་པོ་ཕྱིན་ཡོད་རེད་དེ་སོང་ཙང་གང་དག་ཅིག་བལ་ཡུལ་ནང་ལ་ཡོད་ད། ཡོངས་གྲགས་ཀྱི་ནང་པའི་ལོ་སར་སོགས་རེད་ཅེས་བརྩི་འཇོག་བྱེད་མཁན་དེ་འདྲའི་མང་པོ་ཡོད་རེད་གང་དག་ཅིག་བོད་ཀྱི་ལོ་སར་དེ་ནང་པའི་ལོ་སར་ལ་ངོས་འཛིན་བྱས་བྱས་ཧི་མ་ལ་རི་རྒྱུད་རེད་ད་གང་དག་ཞིག་ནང་པ་ཚོ་ཚང་མས་ཐུན་མོང་དུ་གུས་སྲུང་བརྩི་ཞུ་ཡ་གི་ལོ་སར་སོགས་རེད་ཆགས་བསྡད་ཡོད་རེད་དེ་སོང་ཙང་ད་ད་ལོ་དམིགས་བསལ་གི་མི་རིགས་མང་ཆེ་བའི་མཉམ་དུ་བཏང་བ་སོང་ཙང་དམིགས་བསལ་གི་བལ་ཡུལ་ནང་གི་ལོ་སར་དེ་གཞི་རྒྱ་ཆེ་ཡ་འདྲ་པོ་ཞིག་དེ་འདྲའི་ཞིག་གི་གནས་སྟངས་རང་བཞིན་འགྱུར་བ་ཕྱིན་སོང་ལ། ཕྱི་ལོ་ཉིས་སྟོང་དགུ་ལོའི་མི་འབོར་གྲངས་བཤེར་ལྟར་བྱས་ན་བལ་ཡུལ་ནང་ཉུང་མཐར་བོད་མི་གཅིག་ཁྲི་སུམ་སྟོང་ལྔ་བརྒྱ་བཅུ་བཞི་ཡོད་འདུག་པ་དང་ཡང་མཉམ་འབྲེལ་རྒྱལ་ཚོགས་དང་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཁང་གཉིས་ཀྱིས་བལ་ཡུལ་ནང་བོད་མི་ཁྲི་གཉིས་མ་ཟིན་ཙམ་ཡོད་པའི་ཚོད་དཔག་བྱེད་བཞིན་ཡོད་པ་རེད། བལ་ཡུལ་ནང་གི་བོད་མི་སྐྱབས་བཅོལ་བའི་འཚོ་རྟེན་གཙོ་བོ་ནི་ཚོང་ལས་དང་ཡང་བོད་མི་ཁག་ཅིག་སོ་ནམ་ཞིང་ལས་ཐོག་ནས་འཚོ་བ་སྐྱེལ་བཞིན་ཡོད་པ་རེད། ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད། བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་ནང། དབུས་བོད་མིའི་སྒྲིག་འཛུགས་ཀྱི་བུད་མེད་ནུས་སྟོབས་གོང་འཕེལ་གྱི་ལས་གཞི་དང་འབྲེལ་བའི་སྐོར། དབྱངས་སྒྲོན་ལགས་ཀྱིས་ཚན་པའི་འགན་འཛིན

དེ་རིང་ང་ཚོས་འདིའི་ཟབ་སྦྱོང་སྤེལ་ས་དེ་ནི་འགྱུར་བ་འགྱུར་བ་འགྲོ་གི་ཡོད་རེད། དམིགས་ཡུལ་གཙོ་བོ་དེ་ཨ་ནི་ང་ཚོ་སྤྱི་ཚོགས་ནང་ལོགས་ལ་ད་ང་ཚོ་གི་དབུས་བུད་མེད་ལྷན་ཚོགས་ཀྱི་ཁྱབ་ཁོངས་འོག་ལ་བུད་མེད་ཀྱི་འགོ་ཁྲིད་མང་པོ་ཞིག་ཡོད་རེད་བ་ང་ཚོ་ས་གནས་ནང་ལོགས་ལ་ཨ་འདི་དང་མ་ཟད་ཨ་ནི་ང་ཚོ་གི་གཞིས་ཆགས་ནང་ལོགས་ལ་བརྒྱ་དཔོན་ཡིན་ནི་རེད་བཅུ་དཔོན་ཡིན་ནི་རེད་ཨ་ནི་ང་ཚོ་ས་གནས་ཀྱི་འཐུས་མི་ནང་ལོགས་ལ་ཡོད་མཁན་གྱི་བུད་མེད་ཡིན་ནི་རེད་ས་གནས་འགོ་འཛིན་ཡིན་ནི་རེད་བ

ད་འདི་ལོའི་ནང་ལོགས་རང་ནས་ད་ང་ཚོ་གི་ཕོ་མོ་ལྟ་ཚུལ་མཉམ་འདུས་ཀྱི་ཟབ་སྦྱོང་ལ་ནི་ར་ལྟ་ཚུལ་མཉམ་འདུས་ཀྱི་ལས་གཞི་ལ་འོ་ད་འདི་ལ Gender Mainstreaming ལབ་ཀྱི་འདུག་ཨ་ད་ང་ཚོ་གི་བོད་མིའི་སྒྲིག་འཛུགས་ཀྱི་ལས་གཞི་མང་དག་ཞིག་སྤེལ་དང་སྤེལ་མུས་ཡིན་དུས་འདིའི་ནང་ལོགས་ལ་ཨ་ནི་ང་ཚོ་གི་ཕོ་མོ་གི་དབྱེ་མེད་ཀྱི་ལྟ་ཕྱོགས་སྒང་ལ་ཨ་ནི་ལྟ་སྟངས་དེ་ག་འདྲས་སུ་ཁྱེར་ལས་ཡས་ལས་ཞུ་ར་ཨ་ནི་ལས་གཞི་ག་འདྲས་ཤིག་སྤེལ་བ་ཡིན་ན་ལས་གཞི་དེ་དབྱེ་འབྱེད་མེད་བ་དང་ལས་གཞི་དེའི

འགོ་ཁྲིད་ཀྱི་ཐོག་ནས་ཞུས་པ་ཡིན་ན་ང་ཚོ་ཡར་རྒྱས་ཤིག་འགྲོ་གི་འདུག་ད་ང་ཡི་ད་སོ་སོ་མ་རེད་དེ་ཡིན་ནས་ཡར་རྒྱས་ཀྱི་རྣམ་པ་ཞིག་འདུག་རེད་བ་བྱས་ཙང་ང་ཚོ་ད་བུད་མེད་ཁོ་རང་ཚོ་ཡིན་ནས་སོ་སོ་སོ་སོ་ཀྱི་ཨ་ནི་འགན་ཞིག་ཁྱེར་བྱས་ར་ཨ་ནི་མཉམ་དུ་ལ་སོ་སོ་ཀྱི་གདེང་སྤོབས་དང་དེ་འདྲས་ལ་ཨ་ནི་ང་ཁོ་རང་ཚོའི་བློ་སྟོབས་དང་དེ་ཚོ་ཤུགས་ཆེན་པོ་ཞིག། ཡོང་ཆེ་ཨ་ནི་དེ་འདྲའི་ཅིག་བྱུང་མེད་ན་འགྲོ་བསམ་གྱི་འདུག་ར་སྒྲིག་འཛུགས་ནང་ལོགས་ལ་ཨ་ནི་གྲངས་འབོར་ཐོག་ནས་བཤད་པ་ཡིན་ན་ཨ་ནི་ང་ཚོ་ནང་བུ་དང་བུ་མོ་གྲངས་ཀ་དེ་ལྟར་འདྲ་པོ་འདྲ་པོ་ཡོད་རེད་དེ་ཡིན་ནའི་ཡང་ང་ཚོ་གི་ཐག་གཅོད་ཡ་ད་དེ་འདྲའི་སྒང་བཤད་པ་ཡིན་ན་ད་སྐྱེས་པ་ཕོ་བའི་ཇི་ཞུ་མང་ཡོང་གི་འདུག་ཞེས་འདུག་ར་བྱས་ཙང་དེ་ཡིས་ཨ་ནི་ད་ང་ཚོ་གི་དུས་ཚོད་ལས་སྤེལ་བའི་གི་ཨ་ནི་འགྱུར་བ་ཞིག་འགྲོ་ཡ་ཡོད་པ་དང་ཨ་ནི་མང་པོ་ཞིག་ངོས་འཛིན་བྱེད་འགྲོ་དེང་སང་དེ་འདྲའི་རིགས

ཨ་ནི་ལངས་ཕྱོགས་ཐོག་ནས་ཡིན་ནའི་རེད་ཐབས་ཤེས་ཐོག་ནས་ཡིན་ནའི་རེད་ར། དེ་འདྲའི་ནང་ལོགས་ལ་ཡང་ང་ཚོ་གི་འདྲ་མཉམ་ག་གཱས་དུ་ལ་ཡ་བྱོས་ར། ཨ་དེ་འདྲའི་ནང་ལ་ང་ཚོ་གི་ཡང་བུ་མོ་གི་དབྱེ་འབྱེད་གི། དེ་འདྲའི་ནང་ལ་ད་འདོད་ནས་ང་ཚོ་ལ་ཡ་བྱས་མང་པོ་ཡོད་རྒྱུ་འགྲོ་གི་ཞིག་ངའི་ངོས་ནས་དེ་འདྲ་རུ། འོ་ལགས་སོ། ད་དེ་བུད་མེད་ཚོ་ནུས་སྟོབས་གོང་འཕེལ་འགྲོ་ཡ་ལ་ང་རང་ཚོས་ཚན་པ་གཅིག་པོ་གི་ད་ག་ཟེར་ར་གོ་ཐོག་དཔེ་བས་མེད་པའི་བུད་མེད་རང་ཉིད་རང་གི་ངོས་ནས་ཨ་ནི་འབད་བརྩོན་བྱེད་དགོས་ཡ་དེ་གལ་འགངས་ཆེན་པོ་ག་འདྲ་རེད་ཟེར། ད་དེ་དཔེ་གལ་ཆེན་པོ་རེད་གང་ཡིན་ཟེར་ན་ང་ཚོས་ཚན་པ་གཅིག་གི་བུད་མེད་ཚང་མ་ལ་བསྙབས་ཐུབ་མ་རེད་དེ། ཨ་ནི་མང་པོ་ཞིག་དཀའ་ངལ་འདི་ཚོ་ང་ཚོས་ཧ་ཡང་གོ་གི་མ་རེད་བསམ་གྱི་འདུག་ར། བྱས་ཙང་ད་ང་ཚོ་བུད་མེད་སོ་སོ་སོ་སོའི་ངོས་ནས་སོ་སོའི་གི་གདེང་སྤོབས་དང་བློ་སྟོབས་འདི་ཚོ་དཔེ་ཤུགས་ཆེན་པོ་ཡག་པོ་ཡོད་པ་དེ་ང་དཔེ་གལ་ཆེན་པོ་མཐོང་གི་འདུག་ང་ཚོ་བུད་མེད་ཅིག་ཡིན་པའི་ཆ་ནས་ར། འོ་ལགས་སོ་ད་ང་རང་ཚོ་ད་བུད་མེད་ནུས་སྟོབས་གོང་འཕེལ་ཚན་པའི་ངོས་ནས་ད་སྤྱི་ཚོགས་ནང་ལོགས་ལ་ད་ཅིག་བུད་མེད་རིམ་པ་མང་པོ་ཅིག་རེད་བ་ད་སྤྱི་ཚོགས་ནང་གི་བུད་མེད་ཡིན་ནའི་རེད་ཨ་ནི་བཙུན་མ་ཡིན་ནའི་རེད་སློབ་ཕྲུག་ཡིན་ནའི་རེད་དེ་ནང་བཞིན་ལས་བྱེད་པ་ཡིན་ནའི་རེད་ད་མང་པོ་ཅིག་ལ་ད་ཅིག་གི་རྣམ་པ་མི་འདྲ་བའི་ཐོག་ནས་ཨ་ནི་ནུས་སྟོབས་གོང་འཕེལ་གྱི་ད་དམིགས་བསལ་ལས་དོན་སྤེལ་གནང་གི་ཡོད་རེད་དེའི་ནང་ནས་སྐུ་ངལ་ཆེ་ཤོས་དེ་ག་པར་ཡོང་གི་འདུག་སྤྱི་ཚོགས་ནང་བུད་མེད་ལ་ཡོང་གི་འདུག་ཡང་ཅིག་བཙུན་མའི་ཁྲོད་ལ་ཡོང་གི་འདུག་ཡང་ཆུང་བྱིས་པ་དང་སློབ་ཕྲུག་དེ་ཚོའི་ཁྲོད་ལ་ཡོང་གི་འདུག

ཨ་ནི་དེ་ལས་ཀ་དེ་དང་ང་ཚོ་ཚན་པ་དེ་བཙུགས་བཞག་པ་དང་ཨ་ནི་གྲུབ་འབྲས་སོན་པ་ཞིག་ཨ་ནི་མུ་མཐུད་འདི་ཡི་རྒྱུན་གཏན་ལ་གནས་ཐུབ་པའི་ཆེད་དུ་ཨ་ནི་ང་ཚོ་ཚང་མས་མཉམ་རུབ་བྱས་ནས་བྱེད་དགོས་པ་དེ་ཡིས་ང་དཔེ་མཚམས་མཚམས་མཉམ་རུབ་བྱས་ནས་ང་ཚོ་གི་མཚམས་མཚམས་གྲུབ་འབྲས་ཡག་པོ་སོན་རྒྱུ་དེ་འདྲ་ཡོད་རེད་མཉམ་རུབ་མེད་པའི་རྐྱེན་གྱིས་ཡང་གྲུབ་འབྲས་མ་སོན་པ་དེ་འདྲ་ཡོད་རེད་བྱས་ཙང་དེ་ཡིས་ངས་དཔེ་ང་ཚོ་སྤྱི་ཚོགས་ནས། མི་རེ་ངོ་རེ་ནས་འགན་འཁྱེར་ཡ་དེ་གལ་ཆེན་པོ་མཐོང་སོང་ར་ཨ་ནི་དེ་འདི་འདྲའི་རིགས་ལ་ར་ང་ཚོ་མཚམས་མཚམས་འདི་ཚོ་རྒྱུན་གཏན་གྱི་ཨ་ནི་ང་ཚོ་གི་མི་ཚེ་འགྲོ་སྟངས་ལ་ཞར་ཞོར་ལ་ཡ་གི་བསམ་སྟངས་ཆོས་བརྒྱད་ཀྱི་མཚམས་མཚམས་གནད་དོན་འདི་འདྲའི་རིགས་ལ་ང་ཚོ་ཤུགས་རྐྱེན་ཤུགས་ཆེན་པོ་ཞིག་ཐེབས་ཀྱི་འདུག་ཨ་ནི་དམིགས་བསལ་གྱི་ང་ཚོ་གི་བྱིས་པ་ལ་ཡིན་ནའི་རེད་མིག་དཔེ་སྟོན་ཡ་རེད་འདི་འདྲའི་སྒང་ཤུགས་ཆེན་པོ་ཅིག་དེ་ཤུགས་རྐྱེན་ཐེབས་ཀྱི་ཡོད་རྒྱུ་ཡིན་ང་བྱས་ཙང་འདི་གི་ནང་ལ། ང་ཚོ་ཚང་མས་གི་ད་མཉམ་རུབ་བྱས་ནས་འགན་འཁྱེར་ཡ་དེ་གལ་ཆེན་པོ་ཞིག་མཐོང་སོང་ར། དེ་ཡིན་ན་དཀའ་ངལ་འཕྲད་མཁན་ནང་ལོགས་ནས་མང་ཤོས་ཅིག་ད་ལྟའི་ཆར་ལ་ང་ཚོ་ལ་ཞུ་གཏུག་བྱེད་མཁན་ནང་ལོགས་ནས་ཞུས་པ་ཡིན་ན་ད་ས་གནས་ནང་བཞུགས་མཁན་བུད་མེད་དེ་འདྲ་རེད་བ་གཞིས་ཆགས་ནང་ལོགས་ལ་ཁོ་རང་ཚོ་ཆགས་ཀྱི་འདུག་ར་ཨ་ནི་མང་ཆེ་ཅིག་བཟའ་ཚང་ནང་ལོགས་ལ་ང་ཚོ་ཁྱིམ་གྱི་དྲག་སྤྱོད་ལབ་དགོས་རེད་དེ་འདྲ་ཀྱི་དཀའ་ངལ་ཤུགས་ཆེན་པོ་ཅིག་བྱུང་གི་འདུག་ད་ང་ཚོའི་རྩ་ལ་ད་ལྟ་བུད་མེད་རོགས་ཕན་འབྲེལ་ལམ་ནང་འབྲི་དགོས་རོ་ཨ་ནི་རོགས་ཕན་འབྲེལ་ལམ་ནང་ལོགས་ལ་ད་ལྟའི་ཆར་ང་ཚོ་ཞུ་གཏུག་བྱེད་མཁན་དགུ་བཅུ་ལྷག་བྱུང་ཡོད་རེད། རྗེས་སུ་དགུ་བཅུ་ལྷག་མ་འོངས་ནས་ང་ཚོ་བརྒྱ་ཆ་ཕལ་ཆེར་ལྔ་བཅུ་ལྷག་ཞིག་ད་ང་ཚོ་ཁྱིམ་གྱི་དྲག་སྤྱོད་རང་ཆགས་ཡོད་རེད། བྱས་ཙང་ཁྱིམ་གྱི་དྲག་སྤྱོད་ནང་ལོགས་ནས་དེ་ཞུ་གཏུག་བྱེད་མཁན་མང་ཆེས་ང་ཚོ་ཁྱིམ་གྱི་བཟའ་ཚང་དང་འབྲེལ་བ་ཡོད་རྒྱུ་དཀའ་ངལ་དང་ཡང་ཁ་ཤས་ལས་ཀ་བྱེད་སའི་ནང་ལོགས་ལ་སུན་གཙེར་རིགས་བྱུང་གི་འདུག་དེ་འདྲའི་རིགས་དང་ཡང་ང་ཚོ་དེང་སང་དྲ་ཐོག་བརྒྱུད་ནས་ཡང་ང་ཚོ་བརྙས་བཅོས་དང་དེ་འདྲའི་རིགས་བྱུང་རྒྱུ་དེ་འདྲས་ཡོང་གི་འདུག་ཡང་བྱིས་པ་ལ། དྲག་སྤྱོད་དང་རྩུབ་སྤྱོད་རིགས་བྱེད་རྒྱུ་དེ་འདྲས་ཀྱི་ཞུ་གཏུག་བྱེད་རྒྱུ་ཡོད་རེད་ལ། ཡིན་ནའི་མང་ཤོས་དེ་ད་ཁྱིམ་གྱི་དྲག་སྤྱོད་དེ་ཆགས་ཀྱི་འདུག་ལ། ལགས་ལགས་སོ་ད་རྣམ་པ་ཚོའི་བུད་མེད་ནུས་སྟོབས་གོང་འཕེལ་ཚན་པའི་ངོས་ནས་ད་དཀའ་ངལ་ཆེན་པོ་དེ་སེལ་ཡག་གི་ཐབས་ཤེས་དྲག་ཤོས་ཅིག་ད་ག་རེ་གཟིགས་ཀྱི་ཡོད་དོ། ལ། གལ་སྲིད་ང་ཚོ་གིས་ད་ལམ་སྟོན་ཡིག་ཆ་དེ་ནང་གཟིགས་པས་ན་བྱས་ཙང་ད་ང་ཚོ་གིས་ལམ་ལུགས་གཅིག་མ་གཞི་ནས་གཅིག་ང་ཚོ་གིས་བཟོས་ཡོད་རེད་བ། བྱས་ཙང་ད་དེ་བྱས་ཙང་ང་ཚོ་གིས་གལ་ཆེ་ཤོས་དེ་ད་དང་པོ་དེ་ལ་ང་ཚོ་གིས། དཀའ་ངལ་ཅི་དེ་ནི་གང་ཟག་དེ་ཚོ་ལ་རོགས་སྐྱོར་གནང་ཡས་ཆེད་ལ་བསམ་ཤེས་བྱེད་ཡས་ཆོས་ར་ཁོང་ཚོ་ལ། དེ་མཉམ་དུ་ལ་ཨ་ནི་ང་ཚོ་གི་ཚོགས་ཆུང་ནང་ཚོགས་མི་དེ་ཚོས་ནས་དཔེ་ཚོར་རྣོན་པོ་དང་གནད་དོན་དེ་འདྲའི་རིགས་ལ་ཨ་ནི་གུས་བརྩི་བྱེད་ཐུབ་མཁན་དེ་འདྲའི་རིགས་ཚོ་བརྩི་བས་དེ་ཚོ་གལ་ཆེན་པོ་རེད་ཞག་ར། བ་ཞང་ནང་གི་སང་ཉིན་ང་ཚོ་གནད་དོན་ཅིག་གླེང་བ་ཡིན་ན་ཨ་ནི་ཁོང་ཚོས་ནས་ཨ་ནི་ང་ཚོ་གི་སྣང་མེད་མ་བཏང་ནི་ར་དཀའ་ངལ་དེ་ཚོ་རིགས་དེ་ཚོ་ཨ་ནི་འགན་ཁྱེར་བྱས་ཨ་ནི་སེ་རོགས་སྐྱོར་གནང་ཡས་ཀྱི་ཐབས་ཤེས་བྱེད་ཡས་ཆོས་ར་དེ་གལ་ཆེན་པོ་ཆགས་ཀྱི་འདུག་བྱས་ཙང་ང་རང་ཚོས་ཀྱི་ཉམས་མྱོང་ནང་ལོགས་ལ་གནད་དོན་ཁ་ཤས་རིགས་ང། ང་ཚོ་གྲུབ་འབྲས་ཡག་པོ་འབྱུང་རྒྱུ་དེ་ཡོད་རེད། དེ་ཚོ་ལ་གཟིགས་པས་ན་ཁོ་རང་ཚོས་ཀྱི་ད་འགན་ཁྱེར་བྱས་པ་ལམ་ལུགས་འདི་ལ་བརྩི་བྱས་རེད། ད་ང་ཚོ་ཁ་ཤས་ལམ་ལུགས་བཟོས་ཡ་བྱེད་སྟངས་འདི་སོ་སོ་བ་བྱེད་སྟངས་རང་ཅག་བྱས་བྱོས་ར། འདི་འདྲ་བྱས་པས་ན་ཡང་མཚམས་མཚམས་ང་ཚོའི་ལམ་ལུགས་བཟོས་རྒྱུ་དེ་ཏག་ཏག་ཞིག་མ་བསྡད་པ་དང་ཨ་ནི་འདི་གི་དོར་རྒྱུ་དང་ལམ་ལུགས་དེ་བྱེད་སྟངས་འདི་འདྲའི་མ་ཡོང་ཡས་དང་ང་ཚོ་རྒྱུན་གཏན་ལ་གནས་ཡས་དང་ཨ་ནི་མི་མང་ལ་གང་མང་གོ་རྟོགས་སྤྲད་བྱོས་ར་དེ་འདྲའི་གི་ཚོགས་ཆུང་ཡོད་བ་དང་ཨ་ནི་ལས་འགན་དེ་འདྲ་བཞིན་པ་འདི་བྱེད་རྒྱུ་བྱོས་ར། འདི་དཔེ་གལ་ཆེན་པོ་རེད་ཞག་མང་པོ་ཅིག་ཡང་མཁྱེན་གྱི་མི་འདུག་ཨ་ང་ཚོ་དེ་འདྲས་ཀྱི་རོགས་སྐྱོར་བྱེད་ས་དང་དེ་འདྲས་ཞུ་གཏུག་བྱེད་ས་ཡོད་པ་ཧ་མ་གོ་ནས་ཁ་ཤས་ཡང་དཀའ་ངལ་ནང་མྱོང་བསྡད་མཁན་དེ་འང་དེ་འདྲས་འདུག་ཨ། བྱས་ཙང་དེ་འདྲའི་རིགས་ང་ཚོས་ད་ཉུང་ང་ཡོང་ཡ་ཆེད་དུ་གོ་རྟོགས་གང་མང་འདི་དཔེ་གལ་ཆེན་པོ་རེད་ཞེས་ད་འདྲས་བྱས་ལ། ལགས་ལགས་སོ་བུད་མེད་ནུས་སྟོབས་གོང་འཕེལ་ཚན་པའི་འགན་འཛིན་ཚེ་རིང་སྐྱིད་ལགས་དེ་རིང་ང་ཚོ་བུད་མེད་དང་སྤྱི་ཚོགས་ལེ་ཚན་ནང་ལ་བསྐྱར་དུ་བཅར་འདྲི་ཞུ་བར་གོ་སྐབས་གནང་པ་དེ་ངས་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་བ་ཡིན། ལགས་སོ་ཐུགས་རྗེ་གནང་དབྱངས་སྒྲོན་ལགས། དེ་དང་ཆབས་ཅིག་གསན་མཁན་རྣམ་ཚོ་ཐེངས་འདིའི་ང་ཚོའི་བུད་མེད་དང་སྤྱི་ཚོགས་ལེ་ཚན་འདི་སྙན་སྒྲོན་ཞུས་ཟིན་པ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ། གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེས་པའི་ལེ་ཚན་ནང་ཨ་རིའི་གྲོང་ཁྱེར་ནེའུ་ཡོག་ཏུ་རྟེན་གཞི་བྱས་པའི་མི་ཚེ་ཞེས་པའི་བོད་རིགས་ཕོ་མོ་འབྲེལ་མཐུད་བྱེད་ཡུལ་གྱི་དྲ་རྒྱ་ཅིག་བཟོས་ཡོད་པ་དེ་བརྒྱུད་ནས་ཕན་ཐོགས་དང་མ་འོངས་ཡར་རྒྱས་གཏོང་ཐབས་ཀྱི་སྤྱི་ཚོགས་ལ་ཞབས་འདེགས་སྒྲུབ་རྒྱུའི་འཆར་གཞི་སོགས་ཀྱི་ཐད་འཆི་མེད་གཡུ་སྒྲོན་ལགས་སུ་རིག་འཛིན་ཆོས་སྒྲོན་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་གནང་གི་རེད། ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་ལ་བཞུགས་མཁན་འཆི་མེད་གཡུ་སྒྲོན་ལགས། ཐོག་མར་ང་ཚོས་གཞུང་འབྲེལ་མ་ཡིན་པའི་ཚོགས་པའི་གི་ལེ་ཚན་འདི་ནང་བཅར་འདྲི་ཞུ་བའི་གོ་སྐབས་གནང་བར་ཐུགས་རྗེ་གནང་ཞུས་པ་དང་སྦྲགས་འཚམས་འདྲི་ཞུ་གི་ཡིན། བཀྲ་ཤིས་བདེ་ལེགས་ཨ་ནི་ང་རང་ལ་ད་བར་མི་ཚེ་གི་སྐོར་ལ་འགྲོ་སྟངས་དང་འདི་ཚོ་གི་འགྲེལ་བཤད་དམིགས་བསལ་གྱིས་རྒྱག་པའི་གོ་སྐབས་གནང་བ་དེ་ལ་ཐུགས་རྗེ། ལགས་ལགས་སོ་ད་ལྟ་ཁྱེད་རང་གི་རོབ་ཙམ་ད་གསུངས་སོང་བརྗོད་གཞི་འདི་བྱས་ཙང་མི་ཚེ་ཟེར་ཅིག་གི་དྲ་རྒྱའི་གི་ཐོག་ནས་ཁྱེད་རང་གི་ཅིག་སྤྱི་ཚོགས་ཞབས་ཞུ་ཅིག་གནང་གི་འདུག་བ་མི་ཚེ dot com རེད་ཤག་ད་དྲ་རྒྱའི་གི་ཐོག་ནས་བྱས་ཨ་ནི་དེའི་འབྲེལ་མཐུད་གནང་ཡས་ཅིག་པ་འདྲ་དེ་འདྲ་སོང་ཙང་ཐོག་མར་ང་ཚོའི་གསན་མཁན་རྣམ་པ་ཚོ་ཁྱེད་རང་མི་ཚེ dot com ཟེར་ད་དེ་མི་ཚེ་ཟེར་དེ་གི་འབྲེལ་མཐུད་དེ་བཟོ་གནང་དགོས་ཡ་གི་དགོས་པ་རྒྱུ་མཚན་ག་རེ་གཟིགས་གནང་ཡོད་མེད་དང་ཨ་ནི་ག་དུས་འགོ་བཙུགས་གནང་ཡོད་མེད་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན། ལགས་སོ་ད་ང་ཚོ། མི་ཚེ་ལབ་དུས་ཚིག་འདི་ཁོ་རང། མི་ཚེ་གཅིག་གི་རོགས་པ། དགའ་རོགས་ལའོ་རེད་ད། མི་ཚེ་སྐྱེལ་རོགས་ལའོ་འདི་འདྲས་ཀྱི་ཚད་ཀྱི། ལམ་ཀ་འདི་ག་འདྲས་བྱེད་ནི་འགོ་ཚུགས་ཡིན་ང་རང་གི། བསམ་བློ་འཁོར་སོང་ལབ་ན་ད་ང་རང་ཕྱི་ལུང་པ་ལ་སླེབས་ནི་ལོ་ངོ་ཉི་ཤུ་སླེབས་འགྲོ་འདུག་ཨ་ནི། སྤུ་གུ་ཚོ་འཚར་ལོངས་བྱེད་འདུག་ཨ་ནི། ད་སེམས་ཁྲལ་འདྲ་བོ་ཅིག་སླེབས་ཀྱི་འདུག་ར། སྤུ་གུ་ཚོ་ཕྱི་རྒྱལ་ཁབ་སླེབས་ཡོད་རེད་ཕྱི་རྒྱལ་ཁབ་ང་ཚོ་བོད་པ་ནི། ཉུང་ཉུང་རེད་ཨ་ནི་བོད་པ་ཚོ་ད་དེང་སང་གོ་སྐབས་ལ་ལྟ་ནས་ཨ་ནི་ཕྱི་རྒྱལ་ག་བ་ག་ས་ལ་ཐོར་འགྲོ་གོ་རེད་ཨ་ནི་ང་རང་གི་མིག་མཐོང་ས་ལ་ང་རང་སྤུ་གུ་གསུམ་མཐོང་གུ་འདུག་ར་ད་དེ་ཚོ་ཕྱི་རྒྱལ་དུ་བོད་པ་རང་ལ་བསྡད་གི་ཡོད་ན་ག་འདྲས་ཆགས་ཀྱི་ཡོད་ན་སེམས་ཁྲལ་ཤུགས་ཆེན་པོ་ཅིག་ཆགས་པ་བྱེད་ཨ་ནི་འདི་སྒང་ལ་དེང་དུས་ཀྱི་དུས་རབས་འདི་ད་ག་ལབ་ར Gadget གི World ཡིན་དུས་ག་ལ་མི་མང་ཆས་ད་ཁ་པར་དེ་འདྲ་མགོ་འཐོམ་བསྡད་གི་ཡོད་རེད་ཨ་ནི་འདི་གི་ཡག་པོ་དང་སྡུག་ཅག་གཉིས་ཆ་ཡོད་རེད་ཨ་ནི་ཡག་ག་དེ་ག་རེ་ལབ་ན་ད་ང་ཚོ་བོད་པ་ཐ་ར་ཐོ་རེ་པུ་ར་གྲམ་བསྡད་རྒྱུ་དེ་ཡང་ཚ་རུག་རུག་བཟོ་ཡས་ལ Gadget གི་དཔེ་ཕན་ཐོགས་གུ་འདུག་ར་བ། ད་འཕྲུལ་ཆས་ཀྱི་གསུང་གོ་རེད་བ། ཨོ་འཕྲུལ་ཆས་ཀྱི། ལགས་སོ། ཨ་ནི། གཅིག་ནི་ག་ལབ་ན་ད་བོད་པ་དཔེ་ག་བ་སོ་ཐོར་བསྡད་དུས་ག་ལ། འདི་མཉམ་དུ་ལ་ཨ་ནི་ང་ཚོ་གི Covid ཀྱི་ཉམས་མྱོང་འདི་བྱུང་དུས་དཔེ Loneliness ལབ་ར་ད་སེམས་ཀྱི་དཀའ་ངལ་གཅིག་པུ་ཡིན་པའི་ཚོར་བ་གི་ཤུགས་ཆེན་པོ་སླེབས་བསྡད་དུས་ག་ལ་སེམས་ཀྱི་ན་ཚ་ཆགས་ཡ་དེ་ཤུགས་ཆེན་པོ་ཆགས་ཡོང་གུ་འདུག་ར་བ། འདི་འདྲའི་ཆགས་དུས་ག་ལ་ཨ་ནི་བོད་པ་གི་མི་ཚོགས་འདི་ཉུང་རུ་ཉུང་རུ་འགྲོ་བོད་པ་ད་བརླག་འགྲོ་ཡག་གི་སེམས་ཁྲལ་གྱི་ཤུགས་ཆེན་པོ། བོད་པ་སྤུ་གུ་ཡོད་ན་ཡང་བོད་པ་སྤུ་གུ་དེ་སྐད་རྒྱག་པ་ད་དབྱིན་ཇི་སྐད་རྒྱག་ད་ཨ་ནི་ལྟ་བ་དང་ལངས་ཕྱོགས་ཚང་མ་བརླག་འགྲོ་ང་ཚོ་རྒྱལ་ཁབ་ཀྱི་ད་ལྟ་ཀྱི Condition དེ་དཔེ་དཀའ་ལས་ཁག་པོ་སྒང་ལ་སླེབས་ཡོང་དུས་ག་ལ་ད་བོད་པ་ཉུང་ཉུང་དེ་ཡང་མི་རིགས་དེ་བརླག་འགྲོ་ན་ཨ་ནི་དཀའ་ལས་ཁག་པོ་བོད་པ་གཅིག་པུ་གཅིག་པུ་ཁུག་ཀྱོག་དེ་འདྲའི་ལྷག་བསྡད་བ་འདྲ་བྱེད་ན་སེམས་ཀྱི་ན་ཚ་དེ་འདྲའི་ཡོང་ཡས་ཀྱི་ཤུགས་ཆེན་པོ་ཅིག་ཆགས་ཀྱི་འདུག་བསམ། ཨཱ་མ་ཐོག་ནས་ལྟ་ཆོག་ཆོག་ནི་སོ་སོ་པུ་གུ་འདི་དབྱིན་ཇི་ཆགས་འགྲོ་གི་རེད་ད་ཨ་མ་ཚང་མ་དཀའ་ངལ་ད་ག་རང་རེད་ད་ཕྱི་རྒྱལ་ནས་སླེབས་ཡོང་དུས་མི་ཚེ་གི་མཐུན་རྐྱེན་དེ་ཡག་ག་ཡོད་དུ་ག་བ་ཡིན་ན་ཡག་ག་འགྲོ་གི་ར་ཡིན་ནའི་ད་འདི same time བོད་པ་བརླག་འགྲོ་ཡག་གི་རྩ་བ་སྒང་ཐུག་དུས་ག་ལ་ཨཱ་ནི་འདི་འདྲའི་ཅིག་ལ་ལྟ་ནས་ངེད་ཀྱི་མི་ཚེ dot com ལབ་ཡས་འདི་བཙུགས་ཡིན། ལགས་ལགས་སོ། དེ་སོང་དུས་མི་ཚེ dot com ཟེར་དེ་གཅིག་དང་གཅིག། ཕོ་མོའི་གི་བུ་དང་བུ་མོ་གཞོན་སྐྱེས་ཀྱི་གཉེན་སྒྲིག་གི་དེ་འདྲས་ཙམ་མ་ཡིན་པས་གི་ཡང། ལས་དོན་གཞན་པ་དེ་མི་ཚེ dot com ཟེར་ཁྱེད་རང་བཙུགས་གནང་དགོས་ཡ་དེ་ད་ལྟ་བོད་པའི་སྤྱི་ཚོགས། ཆུང་ཆུང་ཅིག་གང་ལགས་ད་ཏོག་དབྱིབས་དམིགས་བསལ་ཏོག་དབྱིབས་ཀྱི་ནད་ཡམས་ཀྱི་སྐོར་ལ་ཡང་ད་ནང་མི་གཅིག་ཡིན་ནས་ཁེར་རྐྱང་བསྡད་དགོས་ཡ་འདྲ་པོ་ཅིག་དང་ཡང་འདིའི་ནང་ལས་གཅིག། ཁྱིམ་ཚང་གཅིག་ནས་མི་གཅིག་ན་པ་ཡིན་ན་དཔེ་དེ་འདྲས་དངོས་གནས། ལུས་སེམས་གཉིས་ཀ་གི་དཀའ་ངལ་ད་ལོ་གསུམ་མ་ཟིན་ཅིག་བྱུང་བ་རེད་དེང་སང་དེ་ལྷོད་དུ་ཕྱིན་ཡོད་རེད་རེད་ཡིན་ནའི་ཁྱེད་རང་ད་ལྟ་མི་ཚེ་ཟེར་དེ་གི་དྲ་རྒྱའི་ཡུལ་ནས་ད་འཕྲུལ་ལས་གི་དེའི་ནང་ནས་སྤྱི་ཚོགས་གི་ལས་དོན་ག་རེ་ག་རེ་སྤེལ་གནང་གི་ཡོད་རེད་དེ་ཡང་ད་གསལ་ཁ་བཏོན་བྱས་ང་ཚོ་གསན་མཁན་རྣམ་པ་ཚོ་ངོ་སྤྲོད་གནང་བ་ཡིན་ན། འདི་རེད་ང་ཚོ་གི་མི་ཚེ dot com ནང་ལ་ང་རང་གི་ཤུགས་ཆེ་གཉིས་པ་འདི་སེམས་ཁམས་རིག་པ་རེད་སེམས་ཀྱི་དཀའ་ངལ་ཡོད་མཁན་དེ་འདི་ཡིན་འདུག་ག་ལ་ད་ང་རང། བུ་དང་བུ་མོ་ལོ་ལ་མ་ལྟོས་པ། ལོ་ཆུང་ཆུང་ཡིན་ན་རེད་ཆེན་པོ་ཡིན་ན་རེད། ལོ་བདུན་ཅུ་ཡིན་ན་རེད་དྲུག་ཅུ་ཡིན་ན་རེད་ལྔ་བཅུ་ཡིན་ན་རེད་སུམ་ཅུ་བཞི་བཅུ། ཚང་མ་སེམས་ལ་ཞི་བདེ་སེམས་པ་སྐྱིད་པོ་ག་བ་ཕྱོགས་ལ་བསྡད་ཡོད་ན་འདི་ཚོ་ཚང་མ་ལ་ཨ་ནི་རོགས་པ་བུ་ཡིན་ན་བུ་མོ་བུ་མོ་ཡིན་ན་བུ་ཨ་ནི་ཁྱོ་ག་སྐྱེ་དམན་ཁ་ཤས་གྲོངས་འདི་དགའ་རོགས་གྲོངས་འགྲོ་མཁན་ཡོད་རེད་ཁ་ཤས་ཁ་ཁ་ཆགས་བསྡད་ཀྱོ་ཡོད་རེད། འདི་ཚོ་ལ་ཨ་ནི་ངེད་ཀྱིས་ད་མི་ཚེ་ད་འདི་ལ་རོགས། དགའ་ཡ། ད་ལོ་ཏོག་ཙམ་ལོ་ལྔ་བཅུ་བརྒལ་ཚར་བ་ཅིག་ལ་དགའ་རོགས་ལབ་ཀྱི་མ་རེད་ད་དེ་ལ་ཚེ་རོགས་འདྲ་བོ་ཅིག་ལབ་ཡ་དང Companionship ལབ་ཀྱི་རེད་བ་ཟ་རོགས་བཏུང་རོགས་འགྲོ་རོགས་སྐད་ཆ་བཤད་ས། སེམས་ཀྱི་དཀའ་ངལ་བཤད་ས་འདྲ་བོ་ཅིག་ཆགས་འདུག་ག་ལ། ད་ཕོ་གསར་མོ་གསར་གཞོན་གཞོན་ལོ་སུམ་ཅུ་བཞི་བཅུ་ཡིན་ན་ད་ཁོང་ཚོ་གི་ད First Partner ཡིན་འདུག་ག་ལ་ད་སེམས་ཀྱི་སྐད་ཆ་རྐྱང་རྐྱང་ཉན་གྱི་རེད་བ་ཁོང་ཚོ་ལ་ཨ་ནི་དགའ་རོགས་ཅིག་དགོས་རེད་ད་ང་ཚོ་མི་ལོ་ཏོག་ཙམ་ཡར་སླེབས་འདུག་ག་ལ། སེམས་ཀྱི་དཀའ་ངལ་དེ་ནས་བྲལ་ཐབས་དེ་ད་ང་ཚོ་ལ་སྐད་ཆ་བཤད་རོགས་ཅིག་དང་མཉམ་དུ་བསྡད་རོགས་ཅིག Companionship ཅིག་ཡོད་ན། ཨ་ནི་ང་ཚོ་ཡང་འདིའི་སྡུག་བསྔལ་དེ་ནས་བྲལ་སྲིད་ཀྱི་ཡོད་རེད། འདི་ཡིན་འདུག་ག་ལ་ང་ཚོ་ལ་ལོ་གི་ཚད་ཡོད་མ་རེད། ཨ་ནི་འདི་ནང་ལ Website ལ་འགྲོ་བ་འདྲ་བྱས་ན་ལོ་གི་ཚད་མེད་པ་བྱས་ཨ་ནི་བུ་ཡིན་ན་བུ་མོ་གཅིག་བུ་མོ་ཡིན་ན་བུ་གཅིག་བཙལ་བྱེད་འདུག་ག་ལ་ཨ་ནི་ཚོགས་མི་གཅིག་བཟོས་དགོས་དགོས་རེད་ཨ་ནི་སོ་སོ་གི་མིང་བྲིས་ཨ་ནི། འདི་ནང་ལ་ད་དངུལ་མ་སྟེར་ནས་ཚོགས་མི་བྱེད་ཅིག་ལ་དངུལ་སྟེར་ནས་ཚོགས་མི་བྱེད་ཅིག་ཡོད་རེད་ད། དངུལ་སྟེར་ནས་ཚོགས་མི་བྱེད་བ་འདྲ་བྱས་ན་ད་འདི་ལ་འབྲས་བུ་ཅིག་ཐོན་གྱི་རེད་ག་ཅི་ལབ་ན། དངུལ་གཏད་པ་འདྲ་བྱས་ན་ཨ་ནི་རང་བཞིན་མེད་པ་སོ་སོ་འདི་སྦུག་ལ་ཚུད་འགྲོ་འདུག་ག་ལ་ཨ་ནི་འདི་ག་དེ་ག་ལ་འཕྲུལ་ཆས་འདི་གི་ལས་ཀ་ཡག་པོ་བྱེད་ཀྱི་རེད་བ་སོ་སོ་ཕར་ཕྱོགས་འདི་ད་བུ་མོ་ཅིག་ཡིན་ན་བུ་བཙལ་སྙིང་བྲོ་ན་དངུལ་གཏད་ནས་ཨ་ནི་སོ་སོ་མིང་བྲིས་ལོ་བྲིས་སོ་སོ་བསྡད་ས་ས་གནས་ཀྱི་མིང་བྲིས་ལས་ཀ་ག་རེ་བྱེད་ཀྱི་ཡོད་ཨ་ནི་བུ་ཡིན་པས་བུ་མོ་ཡིན་འདི་ནང་ལ་པར་བླུག་ས་ཡོད་རེད་པར་འདི་ཡིན་ཅི་མིན་ཅི་པར་ཅིག་བླུག་དགོས་འདུག་ར་ཨ་ནི་ཞེ་མེད་ན་ང་ཚོ་བོད་པ་གི་མིང་འདི་ག་ཅི་ཡིན་ལབ་ན

འདི་གལ་ཆེ་ཡ་ང་དྲུག་ཅེ་རེ་ཏི་ཅི་རྒྱང་ན་ཨ་ནི་ཡག་པོ་དཔེ་དུ་ར་སོ་སོ་ལ་ཡང་ད་འབྲས་བུ་ཐོན་འདི་ཐོན་པ་ད་ཨ་ནི་རང་བཞིན་མེད་བ་ཨ་ནི་སོ་སོ་གཡས་གཡོན་སུ་ཡིན་མིན་ཐོན་གི་རེད་ཨ་ནི་སོ་སོ་འདི་བ་ལ་ཨ་ནི་ཏིས་ཅི་ཡི་གེ་ཅིག་བྲིས་ཡ་ཡོད་ད་སོ་སོ་བྲིས་འདོད་ཡོད་ན་ཨ་ནི་ང་དེ་འདྲས་དེ་འདྲས་ཡིན་ང་རོགས་པ་དེ་འདྲས་དེ་འདྲས་འཚོལ་གྱི་ཡོད་དེ་འདྲས་ལབ་པ་འདྲ་བྱས་ན་ཡང་དོ་ཁ་གསལ་རུ་འགྲོ་གི་རོ་ཨ་དེ་འདྲས་བྱེད་གི་རེད་ཨ་ནི་འདི་ནང་ལ་ཨ་ནི་སོ་སོ་ད་ག་ལ་བར་ཚོགས་མི་བཟོས་ཚར་བའི་རྗེས་ལ་ཨ་ནི་ལམ་སང་ཐོན་གི་རེད་ད་ང་ཚོ་ལོ་འདྲ་བོ་འདྲ་བོ་ད་ང་ཡིན་ན་སྐྱེ་དམན་ཅིག་རེད་ང་ལོ་ལྔ་བཅུ་རེད་ལོ་ལྔ་བཅུ་ཡིན་དུས་ད་ང་ལོ་ལྔ་བཅུ་ཡན་ཡོད་རྐྱང་རྐྱང་མི་གཅིག་ད་བུ་གཅིག་ཐོན་གྱི་རེད་རོ་ཨན་གལ་སྲིད་དཔེ་ཆ་བལྟས་པ་འདྲ་བྱེད་ན་ཨིན་དེ་ཐོན་ཨན་འདི་ལ་ག་བྱས་ཡོད་ཨན་འདི་ཆེད་དུ་ག་འདྲས་ག་བྱས་ཡོད་ལབ་ན་ད་ང་ཚོ་གི་མི་ལ་ད་གུས་ཞབས་བྱས་ནི་རང་བཞིན་ལམ་སང་སོ་སོ་གི་གནས་ཚུལ་འདི་མི་ལ་མ་ལྟ་བ་བྱས་ནི་ང་ཚོ་གི་ཕར་ལ་འདི་འདྲས་འབྲི་ཡ་ཡོད་རེད་རྟགས་ཅིག་རྒྱག་ཡ་ཡོད་རེད་ཨ་ནི་ང་རང་ཁྱོད་རང་མཉམ་འདི་ག་ལ་རེད་དབྱིན་ཇི་གི like button ལབ་ན་བོད་པ་གི་ད་སོ་སོ་དགའ་རྟགས་ཅིག་བརྒྱབ་ན་ཨ་ནི་ཕ་ཕྱོགས་ཚོ་གི་ཡང་ཚུར་དགའ་རྟགས་ཅིག་བརྒྱབ་ན་ཨ་ནི་ཁོང་ཚོ་གཉིས་ཕར་ཚུར་ཀེ་ཤེར་ཡ་སོ་སོ་གི་ཕར་ལ་དགའ་རྟགས་བརྒྱབ་ཕ་ཕྱོགས་དེ་གི་ལན་མ་སླེབས་པ་འདྲ་བྱེད་ན་ཨ་ཕ་ཕྱོགས་གི་ཨ་ནི་གནས་ཚུལ་དེ་ཚང་མ་མཐོང་གི་མ་ར། དེ་ཆེད་དུ་ཨ་ནི་གལ་སྲིད་སོ་སོ་ད། དཔེ་ཆ་དེ་དེ་ག་ལ་ང་ཚོ་གོ་རིམ་གཉིས་ཡོད་རེད། ཚོགས་དངུལ་དུ་སུང་གོ་རུ་བ་ལ་ཚོགས་དངུལ་སུ་རེད་ཟེར་བ། ཚོགས་དངུལ་དེ་དངུལ་གྱི་རྟགས་ཅིག་དང་གསེར་གྱི་རྟགས་ཅིག་ཡོད་རེད་དངུལ་གྱི་རྟགས་དེ་ལ། ང་ཚོ་སྒོར་མོ་ལྔ་བཅུ་རེད་དེ་ཉི་མ་དྲུག་ཅུ་རེད་ཨ་ནི་གསེར་གྱི་རྟགས་དེ་ལ་ཉི་མ་དགུ་བཅུ་ཟླ་བ་གསུམ་དེ་ཆགས་ཀྱི་རེད་ཨ་ནི་སོ་སོ། དགའ་རྟགས་རྒྱག་ཡ་ལ་རིམ་པ་ཡོད་རེད། བཅུ་དང་ལྔ་འདྲ་བོ་ཅིག། ད་དགའ་རྟགས་ཕར་རྒྱབ་ན་ཚུར་གྱི་དགའ་རྟགས་རྒྱབ་ནི་ཡིན་ན་ཚུར་ལན་རྒྱག་ཐུབ་རོ་ཕར་ཚུར་སྐད་ཆ་བཤད་ཆོག་གི་རེད། ཁ་པར number དང་ད་དམིགས་བསལ་གྱི་ད་ག་བ་ཡིན་ན་ཚང་མ་རག་གི་རེད། གང་ལ་ག་རེ་ཡོད་རེད་ལབ་ན་ཁྱེད་ཤེས་དུ་ཡང་དྲི་བ་ད་སོ་སོ་དངོས་གནས་ཀྱི་དྲི་བ་དེ་ལན་རྒྱག་ཡ་གལ་ཆེན་པོ་རོ། དེ་འདྲས་བྱས། གཞན་པ་འདི་ལ་ག་རེ་ཡོད་རེད་ང་ཚོ་དྲི་བ་ད་དཔེ་རིང་པོ་ཡོད་རེད་ཡིན་ནའི་ཚང་མ་རྒྱག་དགོས་ཡོད་མ་རེད་ཡང་རྒྱབ་འདོད་ཡོད་ན་རྒྱབ་ན་འགྲིག་གི་རེད་ཡིན་ནའི་དམིགས་བསལ་གྱི་དྲི་བ་ལྔ་འདི་ཡིན་གཅིག་མིན་གཅིག་སོ་སོ་ལ་ད་དངོས་གནས་ཀྱི་ཁྱོ་ག་ཡིན་ན་སྐྱེ་དམན་དགོས་ཀྱི་ཡོད་ན་སྐྱེ་དམན་ཡིན་ན་ཁྱོ་ག་དགོས་ཀྱི་ཡོད་ན་འདི་དམིགས་བསལ་གྱི་དྲི་བ་འདི་ཚོ་ལ་ལན་རྒྱག་འདི་དཔེ་གལ་ཆེན་པོ་རེད་བསམ་གྱི་འདུག་ད་ལོ་གཅིག་འཁོར་ཚར་འདྲ་བོ་ཡིན་འདུག་ག་ལ་ད་ལྟ་ང་ཚོ་གི་དམིགས་བསལ་མང་པོ་བཏང་གི་ཡོད་ད་གལ་སྲིད་ཕ་ཕྱོགས་འདི་གི་ང་ཚོ་གི་དངུལ་གྱི་རྟགས་འདི་ཉོ་བ་འདྲ་བྱེད་ན་ཟླ་བ་གཉིས་འགའ་ཞིག་ཉོ་བ་འདྲ་བྱེད་ན་ད་དུང་ང་ཚོ་ཁོང་ཚོ་ལ་རོགས་པ་མ་ཐོབ་བར་དུ་ང་ཚོ་གི་དུས་ཚོད་འདི་མར་འགྱངས་ཀྱི་ཡོད་ག་ལབ་ན་ང་ཚོ་ཡིན་ན་ད་མི་ལ་རོགས་པ་བྱེད་ཀྱི་ཡོད་འདོད་པ་ཡོད་འདུག་ག་ལ་མི་འདི་ལ་རོགས་པ་བྱེད་ཐུབ་ན་བསམ་ནི། བསམ་བློ་འདི་འཁོར་འདུག་ག་ལ་ད་དུང་ང་ཚོ་དུས་ཚོད་འགྱངས་བྱེད་ཀྱི་ཡོད་ཁོང་ཚོ་ལ། ཨ་ལེ་ལོ་ལོ་སོ་ད་ཆ་རྒན་ཟོ་རོ་ཆེ་བོ་འདི་འདྲས་ཅིག་ཁག་པོ་རེད་བ། བོད་པ་སྤྱི་ཚོགས་ག་རེ་ཡོད་རེད་ལབ་ན། དཔེ་ག་ལབ་དགོས་རེད་ང་ཚོ་ངོ་ཚ་བོ་ཆེ་འཚེར་པོ་འདྲ་བོ་ཅིག་ལབ་དགོས་རེད། ཅིག་མང་པོ་ཡོད་རེད་བ་ཨ་ནི། འདི་འདྲའི་ཐོག་ལ་ད་དེ་མི་ཚེ་ཚེ་རོགས་ཅིག་འཚོལ་གྱི་ཡོད་དུས་ག་ལ་ཨ་ནི་འདི་འདྲའི་ལ་ངོ་ཚ་བསྡད་ན། ཨ་ནི་དགའ་རོགས་དེ་དངོས་གནས་འཚོལ་ཐུབ་ཀྱི་མ་རེད་བསམ་གི་འདུག་རེད་བ་དེང་སང་ཡིན་ན། ཉི་མ་བདུན་ཕྲག་ག་འདྲའི་འགྲོ་ང་ཚོ་ཧ་གོ་རང་གོ་གི་མ་རེད་ང་ཚོ་འདི་གམ་གི་ལོ་རྒས་འགྲོ་གི་རེད་བ་འདི་ཡིན་དུས་ག་ལ་ཨ་ནི་ག་ཚོད་ཀྱི་ད་ག་ལབ་རེད་འདི་ཚོ་རྒྱག་ཡ་དང་འདི་ཚོ་བྱེད་པ་འདྲ་བྱས་ན་སོ་སོ་ལ་འབྲས་བུ་འདི་མགྱོགས་པོ་ཐོན་གི་རེད་སྤྱི་ཚོགས་ཀྱི་ང་ཚོ་ལྟ་སྟངས་འདི་གུ་ཡངས་པོ་ཆགས་བ་འདྲ་བྱས་ན་ང་ཚོ་གི་ད་ཕོ་གསར་མོ་གསར་གཅིག་པུ་ལྷག་རྒྱུ་དེ་ཚོ་ཡིན་ན་རེད་ཨ་ནི་ལོ་ཡགས་དེ་ཚོ་ཡིན་ད་ཡང་ད་ང་ལོ་ལྔ་བཅུ་ལྷག་སོང་མི་ང་རོགས་པ་ཅིག་འཚོལ་བ་འདྲ་བྱས་ན་ཨ་ནི་མི་ཚོ་ག་རེ་ལབ་ཀྱི་རེད་ལབ་ནི་འདི་འདྲས་ཅིག་ཡོད་རེད་འདི་འདྲས་ཡང་མ་ལབ་ན་ཡག་པོ་འདུག་བསམ་གི་འདུག་ག་ཅི་ཡིན་ལབ་ན་ཁྱོད་རང་ལ་ཁྱོ་ག་དང་སྐྱེ་དམན་ཡོད་རེད་ཨ་ནི་ཕ་ཕྱོགས་དེ་གཅིག་པུ་བསྡད་དུས་ད་ཕྱི་ལུང་པ་ལ་གཅིག་པུ་བསྡད་བསམ་བློ་གི་དཀའ་ངལ་གཅིག་པུ་མ་རེད་ང་ཚོ་བསྡད་དགོས་དགོས་རེད་ཁང་པ་གཅིག་ནང་ཁང་གླ་སྤྲད་དགོས་དགོས་རེད་ཨ་ནི་བལྟས་རོགས་གཅིག་དང་ཟ་རོགས་གཅིག་བཏུང་རོགས་གཅིག་དགོས་དུས་ག་ལ་དཔལ་འབྱོར་གི་ཡིན་ན་རེད་བསམ་བློ་གི་ཡིན་ན་རེད་དཔལ་འབྱོར་དང་བསམ་བློ་སྡུབ་ནི་རོགས་པ་གཅིག་ལ་གཅིག་མེད་ན་ང་ཚོ་བསྡད་ཐུབ་ཡ་ཁོ་རང་ཡོད་མ་རེད་ཕྱི་ལོགས་ལ། འདི་བྱེད་དུས་ག་ལ་ད་ང་ཚོ་གི་དེ་འདྲའི་ད་ལྟ་ག་ལབ་རེད་ད་ཁོར་ཡུག་ཅིག་བསྐྲུན་ཡོད་རེད་ཁོར་ཡུག་ཅིག་བསྐྲུན་ཡ་ལ་ང་གཅིག་པོ་གི་གའི་བྱེད་ཐུབ་ཀྱི་མ་རེད་སྤྱི་ཚོགས་ཁོ་རང་གི་ད་ནེམ་བཞག་པ་འདྲ་བྱས་ན་ཨོ་ད་ཆ་ལེ་འདྲ་བོ་ཅིག་རྒྱབ་དེ་འདྲའི་འདྲ་བོ་ཅིག་བསྡད་ན། ཕ་ཕྱོགས་ཚོ་ལ་སེམས་ཀྱི་ཞི་བདེ་ང་ཚོ་གི་བསྐྲུན་ས་གི་ལམ་ཀ་བཟོས་ཡོད་རེད་ཡིན་ནས་བསྐྲུན།